ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པ་གྲོ་བཞིན་ཟླ་བའི་ཚེས་ཉི་ཤུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དགུ་པའི་ཚེས་བརྒྱད། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང G20 ཞེས་འཛམ་གླིང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཀྱི་ཚོགས་འདུའི་སྐབས་རྒྱ་ནག་གིས་བོད་ཁྲིམས་འགལ་ཐོག་བཙན་བཟུང་བྱས་པར་ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཡིན་པའི་སྐོར་གསུངས་པ་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། རྒྱ་གར་ནང་སྟོབས་ཆེན་རྒྱལ་ཁབ། G20 ཚོགས་འདུ་སྐོང་བཞིན་པའི་ཐོག་བོད་དོན་གླེང་སློང་བྱེད་དགོས་པ་དང། རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་གཏོར་གཏོང་བཞིན་པར་ངོ་རྒོལ་གྱི་ལས་འགུལ་ཅིག་ལྡི་ལི་བོད་སྒར་བསམ་ཡས་གླིང་དུ་སྤེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་མི་མང་སྤྱི་འཐུས་རྣམས་ཀྱིས་ཚོགས་ཆུང་བཅུ་གཅིག་ལ་ཆ་བགོས་གནང་བའི་ནང་ནས། སྤྱི་འཐུས་གསུམ། རྒྱ་གར་དབུས་གཞུང་མངའ་སྡེ་ཇམ་མུ་ཀ་ཤི་མིར་དང་ལ་དྭགས་ས་གནས་སུ། བོད་དོན་ཞུ་གཏུག་ལས་འགུལ་ཞིག་ལ་ཕེབས་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།

རིམ་པས་སྙན་སྒྲོན་ཞུ་གི་ཡིན། ནང་སེམས་ཀྱི་ཞི་བདེ་སྣང་མེད་དུ་བཏང་ནས་ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་གི་མེད་ཅེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་དྲ་ལམ་བརྒྱུད་ནས་བཀའ་བསྩལ་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། རྒྱ་གར་ཆ་ཏིས་གྷར་མངའ་སྡེ་ནང་ཆགས་པའི་སིར་པུར་ས་གནས་སུ་སྤྱི་ཟླ་དགུ་པའི་ཚེས་བརྒྱད་ནས་དགུ་བར་འཚོགས་བཞིན་པའི་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བཀའ་སློབ་སྩལ་བའི་ནང་གནས་ཁྱད་པར་ཅན་འདིར་ནང་པའི་ལྟ་གྲུབ་སྐོར་གལ་ཆེའི་རང་བཞིན་ལྡན་པའི་ཚོགས་འདུ་འཚོགས་ཀྱི་ཡོད་པར་ཐུགས་དགྱེས་ཚོར་ཆེན་པོས་ཚོགས་བཅར་བ་ཚོར་འཚམས་འདྲི་དང་ཐུགས་རྗེ་ཆེ་མཛད་ཅིང་ནང་སེམས་ཀྱི་ཞི་བདེ་སྣང་མེད་དུ་བཏང་སྟེ་ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་གི་མེད་ཅེས། བཀའ་གནང་འདུག། འཛམ་བུ་གླིང་གི་ཞི་བདེ་བྱས་ཏེ། སེམས་ཀྱི་ཞི་བདེ་བརྒྱུད་ནས་ཞི་བདེ་བཟོ་བར་མ་གཏོགས་སེམས་ལ་ཞི་བདེ་མེད་པར། ཕྱི་ལོག་གི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་ཐུབ་པའི་ངེས་པ་གང་ཡང་མ་རེད། ད་གང་ལྟར་ཞི་བདེ་ཟེར་ཡག་ངོ་མ་དེ་སེམས་ཀྱི་ནང་ནས་ད་ཡོང་དགོས་རེད་པ། ད་དེ་གི་སེམས་ཀྱི་ཞི་བདེ་དཀྲུག་མཁན་དེ་ཉོན་མོངས་རེད། ཉོན་མོངས་ཀྱི་གཉེན་པོ་དབུ་མ་རྩ་བ་ཤེས་རབ་ནང་དང་དབུ་མ་ཟླ་བ་གྲགས་པའི་དབུ་མ་འཇུག་པའི་ནང་ལ་གསུངས་ཞེས་པ་དེ་ཚོ་འཕྲལ་དེ

དམིགས་བསལ་ཁུལ་འདིར་དུས་རབས་ལྔ་པ་ནས་བཅུ་གཉིས་བར་བྱུང་བའི་གནའ་རབས་ཀྱི་ནང་པའི་དགོན་པ་དང་སློབ་གཉེར་ཁང་དེ་བཞིན་འཕགས་པ་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་ཞིག་ཀྱང་ཡོད་པས་དེ་སྔོན་ཉིས་སྟོང་བཅུ་བཞི་ལོར ྋགོང་ས་མཆོག་སིར་པུར་ས་གནས་སུ་དངོས་སུ་ཆིབས་བསྒྱུར་གྱིས་ཁུལ་འདིར་ཡོད་པའི་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་ཏུ་གནས་གཟིགས་མཛད་ཡོད་པ་རེད། ད་རེས་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་ལ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་མཆོག་དེ་སྔོན་ཁུལ་འདིར་ཆིབས་བསྒྱུར་སྐབས་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་གི་ཉེ་འཁྲིས་སུ་ཆགས་པའི་གཙང་པོའི་མཐའ་རུ་དུང་དཀར་ཞིག་རྙེད་ཡོད་པ་འདི་ནི་འབྱུང་འགྱུར་མགོན་པོ་གང་ཉིད་མཆོག་གིས་ཆོས་ཕྱོགས་ཀྱི་མཛད་འཕྲིན་རྣམས་ཆོས་ཀྱི་དུང་སྒྲ་སྒྲོག་པ་བཞིན་ཡོང་རྒྱུ་ཡིན་པའི་རྟགས་དང་རྟེན་འབྲེལ་བཟང་པོར་ངོས་འཛིན་མཛད་ཀྱི་ཡོད་པ་བཀའ་སྩལ་འདུག།
ཞི་བ་ལྷའི་སྤྱོད་འཇུག་ལ་ཆ་བཞག་ན་ཁུངས་གཏུགས་ས་ཨེ་ན་དབུ་མ་འཇུག་པ་ཆ་བཞག་ན་ཁུངས་གཏུགས་ས་མགོན་པོ་ཀླུ་སྒྲུབ་ཆགས་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ཙ་ན་ཨེ་ན་ཁོང་གི་གནས་བྱས། དེའི་མདུན་གྱི་གཙང་པོའི་ཁ་ལ་ཡང་ཆོས་ཀྱི་དུང།

སྨོན་ལམ་རྒྱབ་ཅིག་ཐུགས་སུ་བསྡད་ཀྱི་ཡོད། དེ་ང་རང་སྡོད་སའི་ཆ་ཆེན་ཞིག་ཐུགས་སུ་ཤར་ཤེས་དགོས་རེད། ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་ཀྱི་ཞི་བདེ་དཀྲུག་མཁན་དེ་ང་རྒྱལ་དང་ཁོང་ཁྲོ་སོགས་ཉོན་མོངས་ཀྱི་བློ་དེ་དག་ཡིན་པ་མ་ཟད་ཉོན་མོངས་དང་ཆགས་སྡང་གི་བློ་དེ་ཡང་ཆོས་དད་ཡོད་མེད་ལ་མ་ལྟོས་པར་འགྲོ་བ་མི་ཚང་མར་ཡོད་པས་དེ་ཇེ་ཉུང་དུ་བཏང་བར་དཀོན་མཆོག་ལ་གསོལ་འདེབས་ཞུས་པ་ཙམ་གྱིས་འདང་གི་མེད་པར་གཙོ་བོ་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་ཏེ་བསམ་བློ་ལ་བསྒྱུར་བཅོས་གཏོང་དགོས་པ་བཀའ་གནང་འདུག། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་འབྲེལ་ནས་དུ་བསམ་བློ་བཏང་དུས། འཕྲལ་དུ་སེམས་སྐྱིད་པ། སེམས་སྐྱིད་པ་ལ་བརྟེན་ནས་ལུས་བདེ་བ། མི་ལ་སྐད་ཆ་བཤད་ཡི་ནས་ག་ཡི་ནས་བྱེད་ཀྱི། དངོས་གནས་དྲང་གནས་ཀྱི་ད། ཀླུ་སྒྲུབ་ཡབ་སྲས་ཀྱི་ལྟ་གྲུབ་དེ་ཚོའི་ཐོག་ནས་དུ་བསམ་བློ་གནང་ལ་ཡ། གོམས་འདྲིས་རུ་བྱེད་པ་བྱས་སེམས་ཀྱི་ཞི་བདེ་ཡག་པོ་བྱུང་ན་དེ་དང་ཆབས་ཅིག་ཨེ་ནི། ཀླུ་སྒྲུབ་ཡབ་སྲས་ཀྱིས་སེམས་ཀྱི་ཞི་བདེ་འགྲོ་ཡག་དེ་རིག་པས་དཔྱད་པ་བྱས་ནས་བཟོ་ཡག་མ་གཏོགས་སྨོན་ལམ་རྒྱབ་ནས་བཟོ་ཡག་ཅིག་གསུང་གི་ཡོད་མ་རེད་འདི་ཞེ་པོ་ཅིག་གལ་ཆེན་པོ་རེད་ཤག།
གཞན་ཡང་སྤྱི་ཟླ་དགུ་པའི་ཚེས་བརྒྱད་རེས་གཟའ་པ་སངས་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉིན་དེར་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ཚོགས་ཆུང་གི་ལས་ཁུངས་ཀྱི་ཁང་བརྩེགས་གསར་པ་དབུ་འབྱེད་མཛད་སྒོའི་ཐོག་བརྙན་འཕྲིན་དྲ་ལམ་བརྒྱུད་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བཀའ་སློབ་སྩལ་བའི་ནང། Including scientists། Really showing interest. ནང་ཆོས་ནི་རིག་པའི་ལམ་ནས་དཔྱད་པ་བྱེད་རྒྱུ་ཡོད་པའི་ཆོས་ལུགས་ཤིག་ཡིན་པས་དེང་གི་ཚན་རིག་པ་མང་པོས་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་མ་ཟད་མགོན་པོ་གང་ཉིད་མཆོག་གིས་ད་བར་ཚན་རིག་པ་དུ་མ་ཞིག་དང་ལྷན་དུ་ནང་སེམས་ཞི་བདེ་ཡོང་ཐབས་སོགས་ཀྱི་ཐོག་བཀའ་བསྡུར་གནང་ཡོད་པ་བཀའ་གནང་སོང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང། G20། ཞེས་འཛམ་གླིང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཀྱི་ཚོགས་འདུའི་སྐབས། རེས་གཟའ་པ་སངས་ཉིན་རྒྱ་ནག་གིས། བོད་ཁྲིམས་འགལ་ཐོག་བཙན་བཟུང་བྱས་པར། ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཡིན་པའི་སྐོར། རྒྱ་གར་གྱི། ANI། ཞེས་པའི་གསར་འགྱུར་ལས་ཁང་དེར་གསུངས་འདུག། དེ་ཡང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་གོང་ཞུས་ཀྱི་རྒྱ་གར་གྱི་གསར་ཁང་དེའི་གནས་འཕྲིན་ལེན་པོར། ང་ཚོས G20 ཚོགས་ཞུགས་རྒྱལ་ཁབ་བཅུ་དགུར་རྒྱ་ནག་དེ་བཞིན་ཡིད་ཆེས་བློས་འགེལ་ཐུབ་པའི་རྒྱལ་ཁབ་ཞིག་མིན་པའི་དྲན་སྐུལ་དང། ང་ཚོ་རྒྱ་ནག་གི་བརྙས་བཅོས་ཕོག་པ་ཞིག་ཡིན། དེ་འདྲ་སོང་ཙང་ང་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཞིག་གོ་སྒྲིག་བྱེད་ཀྱི་ཡོད་ཅེས་ལན་འདེབས་གནང་འདུག་ཡང་ཁོང་གིས། ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ལ་རྒྱ་ནག་ལ་ཡིད་ཆེས་བྱེད་འོས་པ་ཞིག་མིན་པ་དང། རྒྱ་གར་གྱི་བདེ་འཇགས་ཀྱི་ཆེད་བོད་རང་བཙན་ནི་དགོས་ངེས་ཅན་ཞིག་ཆགས་ཡོད། རྒྱ་ནག་དམར་ཤོག་གི་ཚོགས་པ་དེ་འཛམ་གླིང་ཐོག་ཉེན་ཚབས་ཤིག་ཆགས་ཡོད། རྒྱ་ནག་གི་རྒྱ་སྐྱེད་རིང་ལུགས་ཀྱི་སྲིད་བྱུས་དེས་འཛམ་གླིང་ཁྱོན་ཡོངས་ཐོག་འཆམ་མཐུན་མེད་པར་བཟོས་པ་དང། དྲག་ཟིང་གི་གནས་ཚུལ་བཟོས་ཡོད། འཛམ་གླིང་ཁྱོན་ཡོངས་ཐོག་མཉམ་འབྲེལ་གྱི་ལས་དོན་སྤེལ་ནས་རྒྱ་ནག་གི་རྒྱལ་ཁབ་དེ་འགན་འཁུར་ལྡན་པ་ཞིག་བཟོ་དགོས། རྒྱ་ནག་གི་སྲིད་འཛིན་རྒྱ་གར་དུ་ཡོང་རྒྱུར་བློ་ཁོག་ཡོད་པ་མ་རེད། རང་དབང་ལྡན་པའི་རྒྱལ་ཁབ་ཞིག་གི་ནང་ངོ་གདོང་སྟོན་རྒྱུའི་བློ་ཁོག་ཡོད་པ་མ་རེད་ཅེས་ལན་འདེབས་གནང་འདུག་ད་ཐེངས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་འཚོགས་རྒྱུའི G-20ཞེས་པའི་འཛམ་གླིང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པའི་ལྷན་ཚོགས་དེ་ཐེངས་བཅོ་བརྒྱད་པ་ཆགས་ཀྱི་ཡོད་པ་དང། ཚོགས་འདུ་དེ་རེས་གཟའ་པ་སངས་ནས་ཉིན་གཉིས་ཀྱི་རིང་གནང་རྒྱུ་ཡིན་པ་དང། རྒྱ་གར་གྱི་རྒྱལ་ཁབ་དེ་སྔ་ལོའི་ཕྱི་ཟླ་བཅུ་གཉིས་པ་ནས་བཟུང་ལོ་ངོ་གཅིག་གི་རིང་ལྷན་ཚོགས་དེའི་ཚོགས་གཙོའི་འགན་འཁུར་གནང་སྐབས་རྒྱ་གར་གྱི་གྲོང་ཁྱེར་ཁག་གྲངས་དྲུག་ཅུའི་ནང་ཚོགས་འདུ་གྲངས་ཉིས་བརྒྱ་སྐོར་ཞིག་གོ་སྒྲིག་གནང་ཡོད་པའི་གནས་ཚུལ་ཐོན་འདུག། རྒྱ་གར་ནང་སྟོབས་ཆེན་རྒྱལ་ཁབ G-20ཚོགས་འདུ་སྐོང་བཞིན་པའི་ཐོག་བོད་དོན་གླེང་སློང་བྱེད་དགོས་པ་དང། རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་གཏོར་གཏོང་བཞིན་པར་ངོ་རྒོལ་གྱི་ལས་འགུལ་ཅིག་ལྡི་ལི་བོད་སྒར་བསམ་ཡས་གླིང་དུ་སྤེལ་ཡོད་པའི་སྐོར།
ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་ལོ་པི་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། རྒྱ་གར་ནང་ཡར་ཐོན་རྒྱལ་ཁབ་ཉི་ཤུ་གི་ཚོགས་འདུ་སྐོང་བཞིན་པ་གི་ཐོག་གི་བོད་དོན་གླེང་སློང་བྱེད་དགོས་པ་དང། རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་གཏོར་གཏོང་བཞིན་པར་ངོ་རྒོལ་གྱི་ལས་འགུལ་ཟིག་ལྡི་ལི་བོད་སྒར་བསམ་ཡས་གླིང་དུ་སྤེལ་ཡོད་པ། རྒྱ་གར་རྒྱལ་ས་ལྡི་ལི་ཁུལ་དུ་སྤྱི་ཟླ་དགུ་བ་གི་ཚེས་པ་དགུ་ནས་བཅུ་གི་བར་ར་འཛམ་གླིང་ཡར་ཐོན་རྒྱལ་ཁབ་ཁག་ཉི་ཤུ་གི་ཚོགས་ཆེན་སྐོང་བཞིན་པར་བརྟེན། ལྡི་ལི་བོད་སྒར་བསམ་ཡས་གླིང་དུ་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་བཀོད་སྒྲིག་གནང་ནས། ཚོགས་འདུ་དེར་རྒྱ་ནག་གི་སྲིད་བློན་ལི་ཆང་གིས་རྒྱ་ནག་གཞུང་གི་ཚབ་བྱས་ནས་བཞུགས་བཞིན་པར་བརྟེན། ངོ་རྒོལ་སྐད་འབོད་ཧ་ཅང་ཤུགས་ཆེ་ཟིག་སྤྱི་ཟླ་དགུ་བ་གི་ཚེས་པ་བརྒྱད་གི་ཉི་མ་སྤེལ་ཡོད་ཅིང། སྐབས་དེར་བོད་ཀྱི་གཞོན་ནུའི་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས། ལས་འགུལ་འདི་སྤེལ་དོན་ནི་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་གྱི་སྟེང་ང་བོད་དོན་གླེང་སློང་བྱེད་དགོས་པ་དང། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་བོད་མིའི་ངོ་བོ་རྩ་མེད་དུ་བཟོ་བཞིན་པ་སོགས་མཚམས་འཇོག་དགོས་པ།

མི་དམངས་འདུ་འཛོམས་དང་འགྲིམ་འགྲུལ་གྱི་མཚམས་འཇོག་གི་བཀག་རྒྱ་བསྡམས་ཡོད་པ་དང་མཚུངས་སུ། བཞུགས་སྒར་རྡ་རམ་ས་ལ་ནས་ལྡི་ལི་ལ་སྐྱོད་མཁན་གྱི་སྤྱི་སྤྱོད་རླངས་འཁོར་ཁག་ལའང་བཀག་འགོག་སོགས་གནང་གི་ཡོད་སྟབས། ལྡི་ལི་བོད་སྒར་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་མཁན་ཚོས་བསམ་ཡས་གླིང་གི་སྒོ་རྩ་ནས་མ་གཏོགས་འདུ་འཛོམས་གནང་མི་ཆོག་པ་བཟོས་ཡོད་པར་བརྟེན། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལས་འགུལ་ཀྱང་སྐད་འབོད་གནང་ས་དེ་གར་མཚམས་འཇོག་གནང་དགོས་ཐུག་ཡོད་ཅིང། སྐབས་དེར་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ནས། ཚོགས་འདུ་གལ་ཆེན་དེར་རྒྱ་ནག་གཞུང་གིས་ཆ་ཤས་བླངས་ན་མི་འགྲིག་པ་དང།

རྒྱ་ཡིག་བསླབ་དགོས་རེད་རྒྱ་ནག་རིག་གཞུང་བསླབ་དགོས་རེད་འདི་འདྲའི་གི་ཐོག་ནས་གི་སློབ་གསོ་ངན་པ་སྤྲད་ཟིག་ཡིན་ནའི། བསམ་བློའི་གི་དམིགས་ཡུལ་གཙོ་བོ་དེ་བོད་དེ་དེ་རྒྱ་དེ་བསྒྱུར་ཡ་བོད་མི་དེ་རྒྱ་མི་བསྒྱུར་ཡ་རེད། འཛམ་གླིང་ཡར་ཐོན་རྒྱལ་ཁབ་ཉི་ཤུ་གི་ལྷན་ཚོགས་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་གི་ལོ་ནས་འགོ་བཙུགས་ཏེ། ལོ་རེ་བཞིན་རྒྱལ་ཁབ་ཉི་ཤུའི་ཁོངས་གཏོགས་ཀྱི་ས་གནས་ཁག་ཏུ་གནང་བཞིན་པ་དང། སྔ་ལོའི་ལྷན་ཚོགས་དེ་ཧིན་རྡུ་ནི་ཤི་ཡ་གི་ནང་ཚོགས་སྐབས། དམག་འཁྲུག་མཚམས་འཇོག་གནང་དགོས་པ་ཡུལ་དེའི་སྲིད་འཛིན་ཇོ་ཁོ་ཝི་དོ་དོ་ལགས་ནས་ཤུགས་ཆེ་གསུངས་ཡོད་ནའང། ཡུ་ཀེ་རན་ནང་གི་དམག་འཁྲུག་ད་དུང་ཡང་མཚམས་འཇོག་བྱེད་མ་ཐུབ་པར་ལྷག་ཡོད་པ་མ་ཟད། འདི་ལོ་ཡང་ཨུ་རུ་སུ་གི་སྲིད་འཛིན་ཕུ་ཁྲིན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལྷན་ཚོགས་དེར་བཞུགས་ཀྱི་མེད་པ་དེས། ཚོགས་མི་རྒྱལ་ཁབ་ཕན་ཚུན་གྱི་བར་བསམ་ཚུལ་ཐ་དད་དང་འགལ་ཟླ་མངོན་གསལ་ཅན་ཡོད་པ་གི་མཚོན་དོན་རེད་ཅེས་ཆབ་སྲིད་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཡང། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་འབྲེལ་ཡོད་མི་སྣ་ཁག་ཅིག་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་སུ་ཕེབས་ཏེ་བོད་དོན་སྐོར་བགྲོ་གླེང་དང་བསམ་ཚུལ་བརྗེ་ལེན་གནང་འདུག་ཕྱི་ཟླ་དགུ་པའི་ཚེས་དྲུག་ཉིན་ཐེ་ཝན་ཨ་རིའི་གཞུང་ཚབ་ཁང་གི་ཆབ་སྲིད་སྡེ་ཚན་གྱི་སྣེ་ཁྲིད་འོག་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་འགན་འཛིན་སྐུ་ཞབས་པེ་རོ་ཨེ་ཀྲོ་ཟི་ལགས་དང། འགན་འཛིན་གཞོན་པ་སྐུ་ཞབས་མེད་སི་ཀུ་རི་ལགས། སྲིད་ཇུས་དང་རླུང་འཕྲིན་བརྒྱུད་ལམ་གྱི་འགན་འཛིན་སྐུ་ཞབས་སི་ཀོཊ་ཨི་ཨི་ལིབ་སི་ལགས། ཉམས་ཞིབ་པ་ལྕམ་སྐུ Anna Scott Bell ལགས་བཅས་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་སུ་ཕེབས་ཏེ། སྐུ་ཚབ་དོན་གཅོད་གཙོས་པའི་ལས་བྱེད་ལྷན་དུ་ཆུ་ཚོད་གཅིག་ལྷག་གི་རིང་བོད་དོན་སྐོར་བགྲོ་གླེང་དང་བསམ་ཚུལ་བརྗེ་ལེན་གནང་ཡོད་པ་རེད་འདུག་སྐབས་དེར་ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་ཕེབས་བསུའི་འཚམས་འདྲི་ཞུས་མཚམས་དོན་ཁང་གི་ཕུགས་དམིགས་དང་ལས་དོན་འགན་འཁུར་ཆེ་ཤོས། ཐའེ་ཝན་གྱི་བོད་མི་དང་ཆོས་ཚོགས། ཐའེ་ཝན་གཞུང་དང་མི་མང་གི་བོད་དོན་ལ་ལྟ་སྟངས་དང་རྒྱབ་སྐྱོར་ཇི་ཡོད་སྐོར་ངོ་སྤྲོད་ཞུས་རྗེས་གླེང་མོལ་དང་བསམ་ཚུལ་བརྗེ་ལེན་གནང་ཡོད་པ་རེད་འདུག་དེ་ནས་སྐུ་མགྲོན་རྣམ་པས་སོ་སོའི་ལས་འགན་དང་ཉམས་ཞིབ་ཀྱི་བརྗོད་གཞིའི་སྐོར་ངོ་སྤྲོད་ཞུས་པ་དང། འགའ་ཤས་ནས་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་མྱོང་ཚོར་ཡང་གསུངས་འདུག་དེ་ནས་སྐུ་ཚབ་དོན་གཅོད་ནས་བོད་ཀྱི་ཛ་དྲག་གནས་སྟངས་དང་འབྲེལ་ཏེ། ཞིས་ཅིན་ཕིང་གིས་དུས་རབས་གསར་པའི་བོད་སྐྱོང་སྲིད་ཇུས་ཞེས་པ་དོན་ཚན་ལྔ་རུ་ཕྱེ་སྟེ། བོད་ཀྱི་ཆོས་དང་རིག་གཞུང། མི་རིགས། སྐད་ཡིག་སོགས་རྩ་མེད་གཏོང་བཞིན་པའི། ཆེས་ཛ་དྲག་གི་གནས་སྟངས་དཔེ་མཚོན་དང་བཅས་འགྲེལ་བརྗོད་གནང་འདུག་སྐུ་ཚབ་རྣམ་པས་རྒྱ་ནག་ནས་བོད་ཐོག་འཛིན་པའི་གདུག་རྩུབ་ཅན་གྱི་སྲིད་ཇུས་ལ་ཨ་རིའི་གཞུང་དང་མི་མང་ནས་གདུང་སེམས་མཉམ་སྐྱེད་ཞུ་བཞིན་ཡོད་པ་དང། ཡང་སྒོས་སུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་སོགས་མི་ཉམས་རྒྱུད་འཛིན་དང། ཉམས་པ་སླར་གསོའི་རླབས་ཆེན་གྱི་དགོངས་པ་ཁག་ལ་རྩེ་གཅིག་ཏུ་གུས་བརྩི་ཞུ་གི་ཡོད་པའི་ཐོག་མུ་མཐུད་ནས་རྒྱབ་སྐྱོར་གནང་རྒྱུའི་བློ་སེམས་བརྟན་པོ་ཡོད་ཅེས་གསུངས་འདུག་དེ་ནས་ཕན་ཚུན་ཕྱག་རྟགས་གནང་རེས་གནང་བར། དོན་གཅོད་ལས་ཁང་ལ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་འཁོར་སྙན་ཐོའི་ནང་བོད་དོན་སྐོར་བཀོད་ཡོད་པ་ངོ་སྤྲོད་དང་བཅས་དེབ་ཅིག་གནང་བ་དང། དོན་གཅོད་ལས་ཁུངས་ནས་སྐུ་ཚབ་རྣམ་པར་བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་ནས་དཔར་བསྐྲུན་གནང་བའི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་རྒྱལ་སྤྱིའི་ནང་བོད་དོན་ཐོག་བཞག་པའི་གྲོས་ཆོད་དང་ངོས་ལེན་ཞེས་པའི་དེབ་ཅིག་དང། རྒྱ་གཞུང་གིས་མི་སེར་སྤེལ་ཡུལ་གྱི་སློབ་གྲྭ་ཁག་གི་ནང་བོད་པའི་བྱིས་པ་ས་ཡ་གཅིག་ལྷག་བཙན་དབང་ཁྲིམས་འགལ་ཐོག་སློབ་འཇུག་བྱེད་པའི་དགོས་པ་དམིགས་ཡུལ་དང། དེའི་མ་འོངས་ཤུགས་རྐྱེན་སྲིད་ཇུས་དང་འཕྲལ་དུ་གདོང་ལེན་གནང་ཕྱོགས་གསལ་བའི་ཡིག་ཆ་སོགས་ཕུལ་ཡོད་པ་རེད་འདུག་ཨ་རིའི་སྐུ་ཚབ་ཚོགས་ཆུང་གིས་ཐའེ་ཝན་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དགུ་པའི་ཚེས་དྲུག་ཕྱི་དྲོ་ནས་ཚེས་བརྒྱད་བར་ཆོས་ལུགས་རང་དབང་གི་ཚོགས་ཆེན་ཐོག་ཕེབས་པ་ཞིག་ཡིན་པ་དང། ཚོགས་འདུ་དེར་བོད་པའི་སྐུ་ཚབ་ཏུ་ཐེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱང་བཅར་བཞིན་ཡོད་པ་རེད་འདུག། ཡང་རེས་གཟའ་ཕུར་བུ་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་མཆོག་རྒྱ་གར་ནང་ཚོགས་རྒྱུའི G20ཞེས་འཛམ་གླིང་ནང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་ཚོགས་འདུ་དེར་ཕེབས་དོན་གྱིས་ད་ཐེངས་རྒྱ་ནག་དང་ར་ཤི་ཡའི་རྒྱལ་ཁབ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་ཚོགས་འདུ་དེར་ཕེབས་རྒྱུ་མེད་པའི་ཆ་ནས། གང་ཅིའི་དམིགས་བསལ་གྱི་གོ་སྐབས་དེ་ལེན་གནང་རྒྱུའི་འཆར་གཞི་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཨ་མི་རི་ཀའི་སྲིད་འཛིན་བཱ་ཏིན་མཆོག་གིས G-20ལྷན་ཚོགས་ཀྱི་ཚོགས་འདུའི་སྟེང་རྒྱལ་སྤྱིའི་གནད་དོན་ཁག་གི་ཐོག་རྒྱ་ནག་དང་ར་ཤི་ཡའི་གཞུང་གཉིས་ལས་ཨ་མི་རི་ཀའི་གཞུང་དང་མཉམ་འབྲེལ་གྱི་ལས་དོན་སྤེལ་ན་ལེགས་པ་ཡོད་པའི་དགོངས་འཆར་བཏོན་གནང་འཆར་ཡོད་པ་རེད་འདུག། ཡིན་ནའང་གོང་ཞུས་ཀྱི G-20 ཚོགས་ཞུགས་རྒྱལ་ཁབ་ཁག་གི་ནང་ར་ཤི་ཡས་ཡུཀ་རེན་ནང་གི་དམག་འཐབ་དེར་མཐུན་མིན་གྱི་གནས་ཚུལ་ཤུགས་ཆེ་དང། ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་ལ་གོ་ལའི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་སེལ་ཕྱོགས་ཀྱི་གནད་དོན་གཉིས་ཀྱིས་ཚོགས་འདུའི་ཐོག་སྤྱི་མོས་ཀྱི་གྲོས་དོན་ཞིག་འཇོག་གནང་ཐུབ་རྒྱུར་དཀའ་ངལ་འཕྲད་རྒྱུ་ཡིན་པའི་ཚོད་དཔག་གནང་མཁན་ཡོད་པ་རེད་འདུག། ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་དཔོན་རིགས་ཚོས་ད་ཐེངས་སྲིད་འཛིན Biden མཆོག་གིས་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་ལ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་དངུལ་བུན་གྱི་ལས་འཆར་དེ་ལས་འཛམ་གླིང་དངུལ་ཁང་དང་རྒྱལ་སྤྱིའི་མ་དངུལ་ཐེབས་རྩ་བརྒྱུད་དངུལ་བུན་འཕར་མ་ཌོ་ལར་ཐེར་འབུམ་ཉིས་བརྒྱ་དངུལ་བུན་སྤྲོད་རྒྱུའི་འཆར་གཞི་ཞིག་འདོན་སྤེལ་གནང་འཆར་ཡོད་པའི་སྐོར་གསུངས་འདུག་སྲིད་འཛིན Biden མཆོག་རྒྱ་གར་དུ G-20རྒྱལ་ཁབ་ཁག་གི་ཚོགས་འདུ་དེར་ཕེབས་འཆར་གྲུབ་རྗེས། ཝེད་ནམ་དུ་ཆེད་ཕེབས་ཀྱིས་དེ་གར་ཁོང་གིས་ཝེད་ནམ་གྱི་དམར་ཤོག་ཚོགས་པའི་འགོ་ཁྲིད་ནུའུ་དབྱིན་ཕུའུ་ཀྲོང་དང་མཇལ་འཕྲད་ཀྱིས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་སྔར་བས་ལྷག་ཡར་རྒྱས་གཏོང་ཆེད་གྲོས་མཐུན་ཆེ་བ་ཞིག་བཞག་གནང་རྒྱུའི་འཆར་གཞི་ཡོད་པའི་གནས་ཚུལ་ཐོན་འདུག། སྤྱི་ཚོགས་ཞབས་ཞུ་བ། བོད་རིགས། ཀླུ་སྡིངས། ཚེ་རིང་ཆོས་འཛོམས་ལགས་སུ། རྒྱ་གར། ཨུ་ཏར་ཁཱནྡ་མངའ་སྡེའི། ཤེས་ཡོན་དང་འབྲེལ་བའི་ཆེ་བསྟོད་གཟེངས་རྟགས་ཤིག་ཕུལ་ཡོད་པའི་སྐོར། ང་ཚོའི། སྒང་ཏོག་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག། གཤམ་ལ། གསན་རོགས་གནང། འདི་ཚེས་ལྔའི་ཉིན་རྒྱ་གར་རྒྱལ་ཡོངས་སུ་དགེ་རྒན་གྱི་ཉིན་མོ་སྲུང་བརྩི་གནང་བ་དང་བསྟུན་རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནྡ་མངའ་སྡེའི་རྒྱལ་ས་རྡེ་ར་ཏུན་ནང་འཚོགས་པའི་མཛད་སྒོ་ཞིག་གི་ཐོག་སྤྱི་ཚོགས་ཞབས་ཞུ་བ་བོད་རིགས་ཀླུ་སྡིངས་ཚེ་རིང་ཆོས་འཛོམས་ལགས་སུ་མངའ་སྡེའི་སྲིད་སྐྱོང་སྐུ་ཞབས Gurmeet Singh མཆོག་གི་དྲུང་ནས་མངའ་སྡེའི་ཤེས་ཡོན་དང་འབྲེལ་བའི་ཆེ་བསྟོད་གཟེངས་རྟགས་ཐོབ་འདུག།

ས་གནས་ཡུལ་མིའི་ཕྲུ་གུ་ཉམ་ཐག་མང་པོ་ཞིག་ལ་རིན་མེད་ཐོག་ཤེས་ཡོན་སློབ་ཁྲིད་དང་ཟུར་སྦྱོང་དེ་མིན་མཐོ་སློབ་ཁག་ནང་སྐྱོད་བཞིན་པའི་སློབ་ཕྲུག་ཉམ་ཐག་ཚོ་ལ་དཔལ་འབྱོར་གྱི་རོགས་སྐྱོར་སོགས་གནང་དང་གནང་བཞིན་པ་ལ་ངོས་འཛིན་གྱིས་ཆེ་བསྟོད་གནང་པ་ཞིག་ཆགས་ཀྱི་ཡོད་པ་རེད་འདུག་ཀླུ་སྡིངས་ཚེ་རིང་ཆོས་འཛོམས་ལགས་ཀྱི་ཕ་མ་གཉིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ནང་དུས་འགྱུར་བྱུང་པའི་རྗེས་རྒྱ་གར་ནང་བྲོས་བྱོལ་དུ་ཕེབས་པ་ཞིག་ཡིན་འདུག་ལ་ཁོ་མོ་རྒྱ་གར་ནང་སྐྱེས་ནས་འཚར་ལོངས་བྱུང་པ་ཞིག་རེད་འདུག། ཀླུ་སྡིངས་ཚེ་རིང་ཆོས་འཛོམས་ལགས་ཀྱིས་གཞན་ཕན་གྱི་སྤྱི་ཚོགས་ཞབས་ཞུའི་སེམས་འགུལ་དེ་ཡང་ཁོང་གི་ཕ་མ་གཉིས་དང་གཙོ་ཆེ་ཤོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡང་ནས་ཡང་དུ་བསྩལ་བའི་བཀའ་སློབ་ནང་བྱམས་སྙིང་རྗེ་དང་གཞན་ལ་ཕན་པ་བསྒྲུབ་དགོས་པའི་བཀའ་སློབ་རྣམས་སྙིང་ལ་བཅངས་པའི་ཐོག་གང་ཐུབ་ཀྱིས་ཉམས་ལེན་ཞུ་རྒྱུའི་ཐབས་ཤེས་གནང་པ་ཡིན་ཞེས་ཀླུ་སྡིངས་ཚེ་རིང་ཆོས་འཛོམས་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
ལོངས་སྤྱོད་དང་ང་རང་གི་ཕ་མ་གཉིས་ཆ་ལོ་ཆོས་ཕྱོགས་ཀྱི་ནང་མི་ཞིག་ནས་ཡིན་ལ། ང་རང་ཆུང་དུས་ཁོང་ནས་ཁོང་རྣམ་པ་ཚོ་མང་པོ་ཞིག་མཐོང་མྱོང་ཁོང་རྣམ་པ་ཚོས་མི་སྐྱོ་བོ་དེ་འདྲ་སུ་ཡིན་ནའང་ཕྱག་རོགས་གནང་ཡ་དང་སེམས་ཅན་ནད་པ་དེ་འདྲ་ཡིན་ན་སྨན་བཅོས་གནང་ཡ། དེ་རང་ནས་ང་ཚོར་བ་ཤུགས་ཆེན་པོ་ཞིག་སླེབས་སོང། དེ་རིང་གཉིས་པ་དེ་ནི་ང་རང་ནང་པ་ཡིན་པའི་གཞི་བཟུང་གིས་ནང་ཆོས་ནང་ལ་དེ་ཚོ་ཚང་མ་ལོ་ཡོད་རེད་པ་ལ་ལའོ་སེམས། བྱམས་སེམས་ཆེ་བ་དང་སྙིང་རྗེ་ཆེ་བ་བྱས། རྒྱལ་བ་རིན་པོ་ཆེ་ངའི་རྩ་བའི་བླ་མ་ཡིན། རྒྱལ་བ་རིན་པོ་ཆེའི་བཀའ་སློབ་དེ་ཡང་སེ་ཡང་སེ་ང་ངས་ལག་ལེན་བསྟར་བའི་ཐབས་ཤེས་བྱེད་ཀྱི་ཡོད་ཁོང་གིས་ག་དུས་ཡིན་ན་གསུང་གི་འདུག་བ་ལ་མི་ལ་ཕན་ཐོགས་མ་ཐུབ་ན་གནོད་མ་སྐྱེལ་སེམས་པ་བཟང་པོ་བྱེད་དགོས་རེད་དེ་རང་དུ་ཉམས་ལེན་བྱེད་ཡ་ཐབས་ཤེས་བྱེད་ཀྱི་ཡོད་ལ་ལ། ཀླུ་སྡིངས་ཚེ་རིང་ཆོས་འཛོམས་ལགས་དང་གཞན་བློ་མཐུན་པའི་ཚོགས་མི་བཅོ་ལྔ་ཙམ་ཞིག་ལས་གྲུབ་པའི་གཞན་ཕན་གྱི་ཚོགས་པའི་མིང་ནི་ཏཱ་ར་ཐེབས་རྩ་ཁང་ཡིན་འདུག་པ་དང་ཚོགས་པ་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་ལྔའི་ལོར་གསར་འཛུགས་གནང་པ་ཞིག་རེད་འདུག་ཚོགས་པའི་ལས་དོན་བསྒྲུབ་རྒྱུའི་དམིགས་ཡུལ་གལ་ཆེན་ཁག་ལྔ་ནི་ཤེས་ཡོན་འཕྲོད་བསྟེན་དང་སྤྱི་ཚོགས་བདེ་སྡུག་ཁོར་ཡུག་དང་སེམས་ཅན་གྱི་བདེ་ཐབས་དེ་བཞིན་དཔལ་འབྱོར་གྱི་ནུས་པ་གོང་འཕེལ་སོགས་ཡིན་འདུག་ད་ལྟའི་ཆར་ཚོགས་པའི་དཀའ་ངལ་ཆེ་ཤོས་ཤིག་ནི་ད་ཆ་དབུལ་ཕོངས་མང་པོ་ཞིག་ནས་ཁོང་ཚོར་རོགས་སྐྱོར་གྱི་རེ་བ་བཅང་བཞིན་ཡོད་སྟབས་ཚོགས་པར་དཔལ་འབྱོར་གྱི་རྒྱབ་རྟེན་ཉུང་དྲགས་པས་དཀའ་ངལ་འཕྲད་བཞིན་ཡོད་པ་གསུང་གི་འདུག།
ལའོ། དེ་ང་ཚོས་ཉིས་སྟོང་བཅོ་ལྔ་ནང་ལ་འགོ་ཚུགས་ཡིན་ལ་ལའོ། ང་རང་ཚོ་མི་ཁ་ཤས་བྱས་ད་བསམ་བློ་མཐུན་ངེས་འདུག་ཟེར་ནས་འགོ་ཚུགས་ཡིན་ལ། Challenges ད་དམིགས་བསལ་ཡིག་ཆ་དེ་ཚོ་ལ་ད་ང་ཚོས་ཀྱི Register བྱས་ཡ་དེ་ཚོ་ལ་ད་དམིགས་བསལ་དཀའ་ངལ་ཞིག་འཕྲད་མ་སོང་ལ་དུ Main Challenges ད་ང་ཚོས་ཀྱི་དེ་རེད་ལ་ད་སྐྱོ་བོ་མང་པོ་ཞེ་ཅིག་ད་ང་ཚོ་ལ་བུ་གུ་ཞུ་གི་འདུག་ལ་ཀ་ཁའི་མང་པོ་ཨ་ནི་ཁོ་ཚོ་ལ་དེ་ད་ང་ཚོས Fund Raise བྱས་ཡ་ད་ཅིག་འདི་འདྲ་ཅིག་མེད་ད་གཞན་པ་དམིགས་བསལ་དཀའ་ངལ་ཞིག་འཕྲད་མ་སོང་ལའོ། ཏཱ་ར་ཐེབས་རྩ་ཁང་ནས་རིང་མིན་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་ནང་གི་རྟ་དབང་རྫོང་ཁོངས་ཀྱི་མང་རྣམ་ཞེས་པའི་གྲོང་གསེབ་ཞིག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་དང་མཐུན་པའི་སཱིའི་ཤེས་ཡོན་སློབ་གསོའི་ཤེས་བྱ་སློབ་ཁྲིད་དང་འབྲེལ་བའི་སློབ་གྲྭ་གསར་རྒྱག་གནང་འཆར་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།

ཀན་བེ་ར་བོད་རིགས་ཚོགས་པས་རྒྱ་གར་ནང་གི་རྒན་གསོ་ཁང་དང། ཤ་ཚ་ཚོགས་པར་རོགས་རམ་གནང་བའི་སྐོར། ཀན་བེ་ར་བོད་རིགས་ཚོགས་པའི་ཚོགས་གཙོ་ཟུར་པ་སྐལ་བཟང་ཚེ་རིང་ལགས་སུ། རིག་འཛིན་ཆོས་སྒྲོན་ལགས་ཀྱིས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང། ཨོ་སི་ཀྲི་ལི་ཡའི་རྒྱལ་ས་ཀན་བེ་རའི་བོད་མིའི་མཐུན་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐལ་བཟང་ཚེ་རིང་ལགས་ཐོག་མར་ང་ཚོའི་དེ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། ལགས་ལགས་སོ་རིམ་བཤེར་ལ་གོ་སྐབས་གནང་བ་ཐུགས་རྗེ་གནང། ལགས་སོ་ཐོག་མ་བཀའ་འདྲི་ཞུས་དེ་ལ་ཉིད་ཅག་རྣམ་པ་ཚོས་མཐུན་ཚོགས་ཀྱི་ངོས་ནས་ད་ལྟ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དང་སྟབས་བསྟུན་ནས་ད་ལྟ་བྱམས་བརྩེའི་ལས་འགུལ་ཟེར་ཅིག་སྤེལ་གནང་འདུག་དེའི་གི་སྐོར་ལ་སྔོན་ལ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན། ལགས་ལགས་སོ་ནའང་ད་ལྟ་འདི་བྱམས་བརྩེའི་ལས་འགུལ་འདི་དག་ང་ཚོ་འདི་ཁེན་པེར་བོད་རིགས་མཐུན་ཚོགས་ཀྱི་ངོས་ནས་སྐུ་མདུན་གྱི་འཁྲུངས་སྐར་གྱི་ད་ཅིག་དུས་ཆེན་དང་སྟབས་བསྟུན་ནས་ད་སྐུ་མདུན་གྱི་ནམ་རྒྱུན་ནས་བཀའ་སློབ་ལམ་སྟོན་གནང་ཡ་ད་ལྟ་ཅིག་སེམས་པ་བཟང་པོ་བྱས་ཨ་ནི་སོ་སོའི་གི་ངོས་ནས་ཅིག་ད་ཅིག་མི་མང་སྐྱོ་བོ་དང་ཉམ་ཐག་ཡིན་ནའི་རེད་ཡང་ཅིག་རྒན་གོག་ལ་ཕར་ག་རེ་རོགས་པའི་འདྲ་བོ་འདི་འདྲ་ག་རེ་ཞུ་ཐུབ་ཀྱི་འདུག་ནའི་དེ་ཚོ་ཞུ་དགོས་རེད་ཟེ་ད་ག་འདྲ་སེམས་པ་བཟང་པོ་བྱེད་དགོས་རེད་ཟེ་ལབ་ནི་སྐུ་མདུན་གི་བཀའ་སློབ་འདི་ད་ཅིག་དགོངས་དོན་འདྲ་བོ་གཞི་ལ་བཞག་ནས་ཨ་ནི་ཅིག་སྔོན་མ་ནས་ད་ཅིག་རྒྱུན་ལས་སྔ་རྗེས་ཚང་མས་འདུག་ཅིག་བོད་རིགས་མཐུན་ཚོགས་ནས་འཁྲུངས་སྐར་གི་སྐབས་འདི་ད་ཞལ་འདེབས་ཅིག་བསྡུས་ནས་ཨ་ནི་འཁྲུངས་སྐར་ཉིན་མོ་ད་ག་རང་ལ་ཅིག་ཨོ་ཉི་མ་དེ་བ་ཡིན་ན་རྒན་གསོ་ཁང་ལ་འདུག་སེ་ཅིག་དཀར་རྐྱང་གི་ཞལ་ལག་བཏང་ཡ་འདྲ་བོ་དང་དེ་འདྲས་གནང་གི་འདུག་ལགས་སྔོན་མ་ཅིག་རྒྱུན་ལས་སྐབས་སྔོན་མ་ཚོས་ཨ་ནི་ང་ཚོའི་གི་སྐབས་ལ་ད་ན་ནིང་ཡིན་ན་ང་ཚོ་ཞལ་འདེབས་དེ་ཕོན་ཆེ་བསྡུས་ནི་ང་ཚོ་རྒན་གསོ་ཁང་ལ་ད་ཞལ་ལག་གཅིག་པོ་མིན་པ་བྱས་ཨ་ནི་ཡང་ཞལ་ལག་དེ་ད་ཉི་མ་གཅིག་འགྲོ་གི་རེད་ཅིག་འཁྲུངས་སྐར་ཉིན་མོ་དེ་གཅིག་དང་འཁྲུངས་སྐར་ཉིན་མོ་དེ་ཨ་ནི་ཅིག་ཨེ། སྐུ་མདུན་གྱི་འཁྲུངས་སྐར་ཡིན་པའི་རྒྱུ་མཚན་གྱིས་གཅིག་ས་གནས་སོ་སོའི་ནང་ལོགས་ལ་རེད་རྒན་གསོ་ཁང་ག་བ་ཡིན་ན་ཡང་སྲུང་བརྩི་བྱས་ནས་འདི་ཉིན་མོ་འདི་ཞལ་ལག་འགྱེད་པ་དང་འདི་འདྲས་ཡོད་རེད་ཨ་ནི་ང་ཚོའི་གི་ཡིན་གཅིག་མིན་གཅིག་ཟུར་དུ་བཏང་དགོས་ཡ་མི་འདུག་འདི་ལས་ད་ང་ཚོ་གི་རྒན་གསོ་ཁང་ད་འདི་བ་ལ་གཅིག་ཡང་རྒྱུན་རིང་པོ་ཁོ་ཚོ་ཕན་ཐོགས་ཐུབ་ཡས་གི་ཅ་ལག་འདྲ་བོ་དང་འདི་འདྲས་གཅིག་ང་ཚོ་ཁོ་ཚོ་ལ་ཕར་ཕུལ་ཐུབ་ན་ཡག་པོ་འདུག་སེ་ལབ་ནི་ནི་ན་ནིང་ལོ་ཡིན་ན་ང་ཚོས་གཅིག་ཡ་གའི་ཏི་ཛུ་དང་མེའོ་གི་རྒན་གསོ་ཁང་གཉིས་ལ་རོགས་པ་རེ་ཞུས་རེད་ལགས་ཨ་ནི་ཁོ་ཚོ་ལ་ཡ་གའི་རྒན་གསོ་ཁང་ལ་ག་རེ་ག་རེ་དགོས་ཀྱི་འདུག་བཀའ་འདྲི་ཞུས་དུས་མེའོ་གི་ཡིན་ན་འདི་ཟེར་བ་ད་ཁོ་ཚོ་དེ་ཡ་གའི་དུས་ཚོད་དེ་ཆར་དུས་དུས་ཚོད་ཤུགས་ཆེན་པོ་ཡོད་དུས་ཙམ་པ་ནི་གཅིག་ག་རེ་བཞའ་ཚན་མང་པོ་འགྲོ་གི་ཡོད་དུས་ཨ་ནི་དེའི་སྐབས་རྒན་འཁོགས་ཀྱི་དུག་ལོག་དེ་ཚོ་ཚང་མ་གཅིག་འཕྲོ་བརླག་འགྲོ་ཡ་དེ་འདྲས་བྱེད་ཀྱི་འདུག་ཟེར་དེའི་ཕྱིར་ནི་ཨ་ནི་གཅིག་ཡང་རྒན་འཁོགས་ཚོར་དུག་ལོག་བླུགས་ས་ཆ་སྒམ་འདི་འདྲས་ཞལ་འདེབས་འདི་འདྲས་ཁྱེད་རང་ཚོ་རྒྱག་ཐུབ་ན་ཡག་པོ་འདུག་ཟེར་ལབ་ནི་ཨ་ནི་དེ་འདྲས་བྱེད་དུས་ཨ་ནི་རྒན་འཁོགས་གྲངས་ཀ་དེ་ཚོ་ཚོ་ག་ཚོད་ཡོད་མེད་དེ་ཚོ་བཀའ་འདྲི་ཞུས་དེ་བྱེད་དུས་རྒན་གོག་མང་པོ་མི་འདུག་ད་ལྟ་བཅུ་གྲངས་ཅིག་འདུག་ཨ་ནི་རྒན་གོག་རེ་རེ་ལ་ང་ཚོས་འདི་འདྲའི Godrej གི་ཆ་སྒམ་འདི་འདྲའི་མི་རེ་རེར་ཉོས་རེད་ཕལ་ཆེར་ཆ་སྒམ་རེར་ལ་སྒོར་མོ་སྟོང་ཕྲག་ག་ཚོད་དྲུག་ཅུ་སོགས་འདི་འདྲས་ཅིག་བྱེད་ཀྱི་འདུག་ལགས་འོང་འདི་འདྲས་བྱེད་ནི་ག་འདྲ་ཅིག་མེའོ་གི་རྒན་གསོ་ཁང་ལ་ང་ཚོས་འོ་འདི་རོགས་པ་ཞུས་རེད་རྒན་གསོ་ཁང་རྒན་གོག་བཅུ་གསུམ་ཟེར་བ་ཨ་ནི་འདི་ནས་ཏི་ཛུ་ལ་ག་རེ་དགོས་ཞུ་དུས་ཙམ་ཨ་ནི་ཁོ་ཚོའི་རྒན་གོག་ཚོ་ད་ཅིག་ཞལ་ལག་དེ་ཚོ་རྟག་པར་མཉམ་དུ་དཔེ་དུས་ཚོད་གཅིག་ལ་ཏག་ཏག་ཟ་མཁན་མི་འདུག་ཟེར་བ་དེ་ག་རེ། ཕེབས་མ་ཐུབ་བྱེད་དུས་ཙར་ཙར་ཙར་ཡོང་དུས་ཙམ་པ་ཞལ་ལག་ཁོ་ཕ་གི་བཟོས་བཞག་རྒྱུ་དེ་གྲང་ནི་བསྡད། ཨ་ནི་ཡང་རྒན་གོག་ཁ་ཤས་ཞལ་ལག་དེ་ད་ལྟ་ལམ་སང་མ་མཆོད་ཏོག་ཙམ་བཞག་དེ་འདྲས་ཅིག་བྱེད་དུས་ཡང་ཞལ་ལག་དེ་ཚོ་གྲང་འགྲོ། དེ་འདྲས་བྱེད་དུས་ད་ཁོ་ཚོ་ལ་ཅིག་ཞལ་ལག་བླུག་ས་གི་ག་རེ hot case ཟེར་བ་ལ་དེ་འདྲས་དང་ཡང། ཚ་དམ་ཟེར་བ་རེད་བ། ཚ་པོ་གི་ཚ་དམ་ལའང་ཚ་དམ་དེ་འདྲས་དེ་འདྲས་ཅིག་ཞལ་འདེབས་བྱུང་ན་ཡག་པོ་འདུག་ཟེར་ལབ་ནི་ཁོ་རང་ཚོ་དེ་བཞིན་ཟེར་ཨ་ནི། དེ་གའི་ཐབ་ཚང་དང་བཟོ་དཀའི་བྱ་བྲིས་དུས་ད་ལྟ་ཁ་ལག་རླངས་འཚོད་ལེགས་རོགས་དེ་འདྲ pressure cooker དང་ཨ་ནི་ཐབ་ཚང་ནང་ལོགས་ལ་དེ་བཞིན་ཡང་ཚ་དམ་འདི་འདྲའི་ཆེན་པོ་འདི་འདྲའི་ཅིག་མི་མང་པོ་ལ་ཞལ་ལག་ཚ་པོ་ཉར་ས་འདི་འདྲའི་དང་དེ་ནི་ཡང་ཅིག་གསོལ་ཇ་མཆོད་སའི་ཇ་དམ་ཆེན་པོ་འདི་འདྲའི་ཁ་ཤས་ཅིག་ཉོས་རེད་ཨ་ནི་འདི་ནས་རྒན་གོག་སོ་སོ་ལ་ཚང་མ་ལ་འདུག་ཚ་དམ་ཆུང་ང་རེ་རེ་དང་ཅིག་གསོལ་ཇ་མཆོད་སའི་གི་ཇ་དམ་ཆུང་ང་རེ་རེ་འདི་རྒན་གོག་ཚང་མ་ལ་རེ་རེ། ལའང་ང་ཚོས་འདི་ན་ནིང་ལོར་འདི་འདྲ་ཕུལ་རེད་ཨ། དེ་དང་མཉམ་དུ་ན་ནིང་ལོར་ལ་ཡང་ང་ཚོ་འདི Australia ཁུལ་ལ་ཡང་འདི་ཆུ་ལོག་མང་པོ་རྒྱག་སོང་ལ་འདི Melbourne དང་འདི Sydney གི་ད་ཅིག་མངའ་སྡེ་གྲོང་ཁྱེར་ཁོ་ཚོའི་གི་གཡས་གཡོན་དུ་བ་ཆུ་ལོག་མང་པོ་རྒྱག་སོང་དེ་ཡིན་དུས་ཡང Oz Harvest ལབ་ནི Australia རང་གི་ད་ཅིག་ནང་ལོགས་ལ་ཅིག་ག་རེ་འབྱུང་བའི་གོད་ཆག་འདི་འདྲའི་བྱུང་དུས་ཙམ་ལ་རོགས་པ་བྱེད་མཁན Oz Harvest ལབ་ཡ་ཅིག་བྱས་ཨ་ནི་རྒྱ་གྲམ་དམར་པོ་ཡོད་པ་ལ་ཨ་ནི་ཁོ་གཉིས་གཉིས་ལ་ཡོད་དུས་སུ་ང་ཚོས་ན་ནིང་ཡང་ཞལ་འདེབས་བྱམས་བརྩེའི་ལས་འགུལ་གྱི

ལ་རེ་ཡ་རེ་ཚོའི་བློ་ཡས་ཡང་བསྐྱར་ང་ཚོ་འདི་བ་ཅིག་ད་ལས་འགུལ་ཅིག་ཕན་ཐོགས་ས་ཡི་རྒན་གསོ་ཁང་ཡིན་ནའི་རེད་འདི་མ་ཡིན་པའི་ཡང་ཚོགས་པ་གཞན་དག་ཅིག་ཡོད་སྤྱི་ཚོགས་ལ་ཕར་ཕན་ཐོགས་ཆེན་པོ་བྱས་ཡོང་ཡས་ད་འདི་འདྲས་ལ་ཅིག་བྱེད་ཐུབ་ན་ཡག་པོ་འདུག་ཟེར་ནས་ཨ་ནི་ང་ཚོས་བསམ་བློ་བཏང་ནི་ཨ་ནི་ལ་དྭགས་ནས་ད་ལྟ་ཤ་ཚ་ཚོགས་པ་ལབ་ནི་ཁོ་ཚོས་སྔོན་མ་འདི་བ་ཁྱབ་བསྒྲགས་འདི་འདྲས་བྱེད་ཀྱི་འདུག་ཁོ་རང་ཚོ་ཨ་ནི་ཁོ་ཚོ་ཡིན་ན་དེབ་ཁ་ཤས་ཁོ་རང་ཚོས་ད་དེབ་ཉོ་མ་ཐུབ་ཡང་དེབ་ཡག་པོ་ཕ་གས། གཅིག་ཕྲུ་གུ་ལ་ཕན་ཐོགས་ཡས་དང་ཕྲུ་གུ་གི་ད་ཅིག་ཀློག་རྩལ་ཡར་རྒྱས་བཏང་ཡས་དང། དེ་འདྲས་ཀྱི་དེབ་དེ་འདྲས་འབོད་སྐུལ་དེ་འདྲས་ཞུ་གི་འདུག་འདི་ཞུ་དུས་ཨ་ནི་ང་ཚོས་ཁོ་ཚོའི་དྲ་རྒྱ་དེ་ལ་ཕྱིན་དེ་འདྲས་བྱས་ནས། ཁོ་རང་ཚོས་དེབ་དགོས་ཡས་དེ་ཚོ་ཆ་ཚང་ད་ཉོ་ཐུབ་མི་འདུག་དེབ་ཁ་ཤས་འདི་ནས་ང་ཚོ་ཕར་སྐྱེལ་གི་མ་རེད་ཟེར་ལབ་ཡས་དང་དེ་འདྲས་འདུག་འདི་བྱས་ནས་ཨ་ནི་ང་ཚོས་ཡང་འདིའི་སྒང་ལ་དེབ་ང་རང་ཚོས་ཀྱི་དེབ་བསམ་བློ་བཏང་ནས་ཁ་སྣོན་རྒྱག་ནས་གང་ལྟར་ཅིག་ཁོ་ཚོ་ལ་དེབ་མ་འདྲ་བ་ཅིག་སྒོར་མོ་སྟོང་ཕྲག་སུམ་ཅུ་སོ་གྲངས་ཅིག་ང་ཚོས་དེབ་ཉོས་ནས། ཁོ་ཚོ་ལ་བཏང་རེད་ཨ་ནི་ཁོ་ཚོ་འགྲོ་བ་ཅིག་ན་ཅིག་ལ་དྭགས་ནས་ད་ལྟ་ཅིག་ང་ཚོའི་བསོད་ནམས་གླིང་གཞིས་ཆགས་བྱས་ཨ་ནི་འདི་མ་ཡིན་པ་ཡང་གུང་སེང་དེ་འདྲའི་སྐབས་ལ་འདི་སྐོར་སྐྱོད་ཀྱི་ད་ལྟ་དཔེ་མཛོད་བྱས་ནི་ཕར་མོ་ཊའི་ནང་ལོགས་ལ་འཁྱེར་ནི་འགྲོ་ཡ་དང་ཡང་བྱང་ཐང་འདི་བ་ལ་གུར་ནང་ལོགས་ལ་ཕར་དེབ་འཁྱེར་ནི་ཡང་ཕ་ནི་ཕར་སྐྱེལ་འགྲོ་བ་ཚོ་ནི་དེ་འདྲའི་དེ་དང་དེ་འདྲའི་བྱེད་ཀྱི་འདུག་ཨ་ནི་ཁོ་ཚོ་ལ་ང་ཚོས་ད་ལོ་དེབ་སྟོང་ཕྲག་སུམ་ཅུ་སོ་གྲངས་ཅིག་གི་དེབ་ཅིག་ཉོ་ཐུབ་རེད་ལའང་དེབ་ད་ལོ་ལ་དྭགས་ཀྱི་ད་ལྟ་ཤ་ཚ་ཚོགས་པ་ལ་ང་ཚོས་རོགས་པ་འདི་ཞུས་རེད་ཨ་ནི་འདི་མ་ཡིན་པའི་ཡང་ང་ཚོས། དེ་གཅིག་དེ་མ་ཡིན་པའི་ད་ལོ་ཧོན་སུར་གི་རྒན་གསོ་ཁང་ལ་རྒན་གོག་ཚོ་ལ་དགོས་ཡས་ག་རེ་དེ་ཚོ་འདི་ཞིག་དགོས་ཁོ་རང་ཚོ་ལ་ད་རྒན་གོག་ལ་དགོས་ཡས་དུག་ལོག་དེ་འདྲས་དགོས་ཀྱི་འདུག་ཨ་ནི་ཁ་ཤས་དེ་བ་ཡང་ཅིག་ཅ་ལག་གཞན་པ་དེ་འདྲས་དགོས་ཀྱི་འདུག་ད་ལྟ་ཚ་དམ་འདྲ་དེ་འདྲས་དགོས་ཀྱི་འདུག་བསམ་ནས་ཨ་ནི་རྒན་གོག་ལ་ཅ་ལག་ཉོ་བ་བྱས་དེ་ནས་ཡང་ལག་དངུལ་འདྲ་པོ་ཏོག་ཙམ་ཅིག་བྱས་ཨ་ནི་རྒན་གོག་ལ་ཡང་ང་ཚོས་ཞལ་ལག་ཅིག་གས་ཕུལ་རེད་ཨ་ནི་འདི་མ་ཡིན་པའི། ད་ལྟ་དངུལ་ད་ཏོག་ཙམ་ལྷག་ནི་ཁོ་ཚོས་འདི་ཟ། རྒན་གོག་ཚོ་ནམ་རྒྱུན་ཅིག་ཕྱག་འཚལ་སྐོར་སྐྱོད་བྱེད་ས་མ་ཎི་ལག་འཁོར་ཡོད་ས་དེ་ལ་སྒང་ལ་ད་ཆུ་ཡུར་འདི་ཡག་པོ་མེད་དུས་ཙམ་པ་ཆར་པ་བརྒྱབ་དུས་ཙམ་པ་ཨ་ནི་ཅིག་སྐོར་ར་ཡང་ཅིག་ཆར་པ་ད་ཅིག་ཆེན་པོ་བརྒྱབ་ད་ཅིག་སྐོར་ར་འདི་འདྲ་ཡོང་མ་རེད་བ་ཡིན་ནའི་ཆར་པ་སིབ་སིབ་འདི་འདྲས་བརྒྱབ་དུས་གས་ཅིག་ཆར་པས་ཀྱི་ད་ད་ཅིག་བཀབ་མ་ཐུབ་ནས་ད་ད་ཨ་ནི་ཅིག་རྒན་གོག་ཚོ་ཡང་སྐོར་ར་ཕེབས་མ་ཐུབ་པའི་འདི་འདྲས་ཡོང་གི་འདུག་དེའི་ཕྱིར་ནི་འདིའི་སྒང་ལ་ཆུ་འགྲོ་སར་འདི་ཚོ་ཡག་པོ་བཟོ་ཡས་ཀྱི་ཆེད་དུ་ཨ་ནི་དངུལ་ལྷག་མ་འདི་བེད་སྤྱོད་བྱེད་ཆེད་ཨ་ནི། འདི་དང་དཀར་རྩི་བཏང་ཡས་ཅིག་འདི་འདྲས་ཅིག་ཡིན་ལ་ནི་ཁོ་ཚོས་ཞུས་རེད་དེ་ང་ཚོས་ད་ཁོ་རང་ཚོས་ག་རེ་བྱེད་བ་དེ་ང་ཚོས་དངུལ་འདི་ནས་བཏང་རྒྱུ་དེ་ཁོ་རང་ཚོ་ག་རེ་བེད་སྤྱོད་བཏང་ནས་འགྲིག་རེད་ཟེར་འདུག་ཞུ་བས་བྱུང་ལ་ཨ་ནི་འདི་ནས་ཡང་ང་ཚོས་འདི། རྡ་རམ་ས་ལའི་རྒན་གསོ་ཁང་ད་ད་ལྟ་ད་ལོ་དཀར་རྩི་བཏང་འདི་ནས་ཅིག་སྒོ་ཡོལ་དང་སྒེའུ་ཁུང་གི་ཁྲ་ཡོལ་དེ་ཚོ་ཚང་མ་བྱེད་ཀྱི་ཡོད་རེད་ཟེར་ནི་ཡང་ང་ཚོས་སྒོར་མོ་སྟོང་ཕྲག་དེ་ནས་བཞི་བཅུ་ཞེ་བདུན་ཞིག་དྷ་རམ་ས་ལའི་རྒན་གསོ་ཁང་གི་གཅིག་སྒོ་ཡོལ་དང་ཨ་ནི་ཡང་གཅིག་སྒེའུ་ཁུང་གི་ཁྲ་ཡོལ་གྱི་ཆེད་ལ་ང་ཚོས་ཞལ་འདེབས་ཅིག་དེ་ནས་ཕུལ་རེད་ལགས་འོང་ད་ང་ཚོས་ད་ལོའི་ལགས་འོང་བྱམས་བརྩེའི་ལས་འགུལ་དེ་ལ་འདི་འདྲས་བྱས་ཨ་ནི་ལགས་འོང་ཡང་བསྐྱར་ད་ལོ་ང་ཚོ་འོང་འདི་ནས་སྒོར་མོ་ཏོག་ཙམ་ང་ཚོ་རྒྱ་གྲམ་དམར་པོ་ལ་ཡང་ད་ལོ་ཏོག་ཙམ་ཕུལ་རེད་ལགས་འོང་རྒྱ་གྲམ་དམར་པོ་འགྲོ་བཞིན་ན་ད་ལོ་ང་ཚོ་དེ་བོད་ཡིག་འཛིན་གྲྭ་འཚོགས་ས་དེ་ལ་ཨ་ནི་རིན་མེད་ཀྱིས་ཁོ་ཚོས་ལོ་གཅིག་རིང་ག་འདྲ་ང་ཚོ་ལ་རིན་མེད་ཀྱིས་བོད་སྐད་འཛིན་གྲྭ་འཚོགས་ས་དེ་ཚོ་གཡར་བ་གནང་ས་དེ་བཞིན་ཨ་ནི་ང་ཚོས་རྒྱ་གྲམ་དམར་པོ་ལ་སྔོན་མ་ནང་བཞིན་ད་ལོ་ཡང་ཡང་གཅིག་དངུལ་ཏོག་ཙམ་ཞལ་འདེབས་ཕུལ་རེད་ལགས།

ཁོ་རང་དེ་བཞིན་བཞི་བརྒྱ་ལྔ་བརྒྱའི་བར་ལ་འདི་འདྲས་ཅིག་ཁོ་རང་གིས་འདུག་ཞལ་འདེབས་གནང་བྱས་སོང་ལགས་འོང། ནི་ང་ཚོས་ཅིག་རྒན་གསོ་ཁང་ལ་རོགས་པ་བྱེད་ཡས་དེ་སྔོན་མ་ཡིན་ན་དང་པོ་ང་ཚོའི་ཁ་ཐུག་ང་རང་ཚོའི་བར་རའི་འོ་དེ་རུ་འདུག་བྱས་ཡིན་ཏེ་ད་ལོ། ནང་སྲིད་ལས་ཁུངས་རང་ལ་ཕར་བཀའ་འདྲི་ཞུས་ནས་ནི་ཅིག་རྒན་གསོ་ཁང་ག་འདྲ་རོགས་པ་བྱས་ན་ང་ཚོའི་ཐུགས་ཕན་གསོས་པ་ཡོང་གི་རེད། དེ་འདྲས་བཀའ་འདྲི་ཞུས་དུས་ནི་ཁོ་རང་ཚོའི་ངོས་ནས་ཚུར་ད་ཅིག་ཧུན་སུར་དང་ནི་རྡ་རམ་ས་ལའི་རྒན་གསོ་ཁང་དེ།

ཕེབས་ནས་ཡང་ཅིག་ང་ཚོ་ཞུ་གཏུག་བྱེད་མཁན་མཉམ་དུ་ཅིག་བཀའ་མོལ་ཞུ་ཡས་དང་དེ་འདྲས་བྱུང་ཞག་ནི་དེ་འདྲ་བོ་བྱས་ན་ད་རིང་གསར་འགྱུར་ལ་ཡང་ཐོན་ཞག་ཅིག་ཕྱི་སྲིད་བློན་ཆེན་གྱི་ག་འདྲ་རྒྱ་ནག་མཉམ་དུ་འགྲོ་བ་མིའི་ཐོབ་ཐང་སྐོར་ལ་ང་ཚོས་ག་འདྲ་རྒྱ་ནག་ལ་བཤད་དགོས་དེ་ཚོ་བཤད་ཀྱི་ཡོད་ཨ་ནི་བོད་ནང་ལོགས་ལ་ད་ལྟ་ཅིག་ད་ག་རེ་ལབ་དགོས་རེད་སྤུ་གུ་ཚོ་ཕ་མ་དང་ཁ་བྲལ་ནས་ཅིག་གཏན་འཇགས་བསླབ་གྲྭའི་ནང་ལོགས་ཁྲིད་ཡས་དེ་ཚོའི་ག་འདྲ་ཅིག modern slavery དེ་འདྲས་བཟོ་འགྲོ་བོ་ཅིག་རེད་ཟེར་ལ་ནི་ག་འདྲ། ཕྱི་སྲིད་བློན་ཆེན་གྱིས་གསུངས་ཨ་ནི་གྲོས་ཚོགས་ནང་ལོགས་ལ་ད་ལྟ་ལྗང་ཁུ་ཚོགས་པའི་གི་གྲི་གྲོས་ཚོགས་གོང་མའི་འཐུས་མི Senator Janet Rice ཁོང་རང་གི་ཡིན་ན་ཨ་ནི་ཕྱི་སྲིད་བློན་ཆེན་ཡིན་ན་འདི་རེད་གྲོས་ཚོགས་གོང་མའི་འཐུས་མི་རེད་པ་ཨ་ནི་གཅིག་སྐུ་མདུན་གི་ཡང་སྲིད་ནི་རྒྱ་ནག་གི་ཐེ་ཇུས་བྱེད་ཆོག་གི་མ་རེད་འདི་སྐུ་མདུན་རང་གི་ཐུགས་ཐག་བཅད་པ་དེ་ཨ་ནི Australia གི། ངོས་འཛིན་གནང་དགོས་རེད་འདིའི་སྐོར་ལ་ཕྱི་སྲིད་བློན་ཆེན་ནས་ག་རེ་དགོངས་བཞིན་ཡོད་བ་འདི་འདྲས་ཕུལ་བྱས་སོ་བྱས་ཅིག་དེའི་སྐབས་དེ་ཡིན་ན་ད་ཅིག་གྲོས་ཚོགས་འཐུས་མི་སྐོར་ནམ་རྒྱུན་ནས་གྲོས་ཚོགས་ཁོང་ཚོ་ཡིན་ན་དྲི་བ་སོ་སོའི་སྐད་ཆ་བཤད་ཚར་ན་ཐོན་འགྲོ་མཁན་དེ་ཡོང་དེའི་སྐབས་དེ་གྲོས་ཚོགས་འཐུས་མི་དཔེ་མང་པོ་བསྡད་བཞག་ལ་འོ་ད་འགྱིག་འདི་ཅིག་དངོས་གནས་ཅིག་འདུག་བ་ཉེས་ཡ་བྱུང་སོང་ད་རེས་ང་རའི་བསམ་པ་ལ་གྲོས་ཚོགས་ཅིག་བོད་དོན་ཞུ་གཏུག་འདི་ལས་འགུལ་འདི་ཅིག་རྙེད་མ་ལས་ཡག་ག་ཚགས་ཚུད་པོ་དཔེར་ན་ཞུ་གཏུག་བྱེད་མཁན་ནང་ལོགས་ལ་ད་རེས་བོད་ནང་ལོགས་ལ་ཅིག་དངོས་སུ་ཆབ་སྲིད་ལས་འགུལ་བྱས་ཆབ་སྲིད་བཙོན་ཟུར་འདི་འདྲས་ཡོད་རེད་ནི། མང་པོ་ཅིག་ལོ་གཞོན་པ་ཅིག་ཅིག་རྒྱ་གར་བལ་ཡུལ་ཡང་ན་ཨོ་སི་ཀྲི་ལི་ཡ་ཨ་ནི་ཡང་ན་བོད་ནང་ལོགས་ལ་སྐྱེས་ནས་ག་འདྲ་དེ་ལོ་ཆུང་ཆུང་ནང་ལོགས་སླེབས་ཡོང་ནི་ཅིག་དོན་དག་དེ་ཚོ་ཡག་པོ་བྱེད་ནས་གསུང་ཐུབ་མཁན་དེ་འདྲས་བོད་དོན་ཞུ་གཏུག་ནང་ལོགས་ད་རེས་མང་པོ་ཞུགས་བཞིན་འདུག་དེ་ང་རང་པས་མཐོང་ས་ག་ཅི་ནས་ན་ཁ་སང་མང་གཙོའི་དུས་ཆེན་ཉིན་མོ་དེ་ཞུ་གཏུག་ལ་ཕེབས་མཁན་ཚང་མ་ང་ཚོ་དེ་ཁན་བྷེ་ར་ལ་ཁོང་ཚོ་ཕེབས་བསྡད་དུས་ཨ་ནི་དགོངས་དག་དེ་ང་ཚོ་པ་བས་ཁོང་ཚོ་དེ་འདྲས་ཞུས་ཁོང་ཚོ་ལ་ཐུགས་རྗེ་ཆེ་ཞུས་འདུག་ཨ་ནི་ཡང་དེ་བྱེད་དུས་ད་ལོ་ཡང་ཞུ་གཏུག་ནང་ལོགས་ཡོང་མཁན་མང་བ་དེ་ལོ་གཞོན་པ་རེད་ཤག་ལ།
ལགས་ལགས་སོ། ཨོ་སི་ཏྲེ་ལི་ཡའི་རྒྱལ་ས་ཀེན་བེ་རའི་བོད་མིའི་མཐུན་ཚོགས་ཀྱི་ཚོགས་གཙོ་ཟུར་པ་སྐལ་བཟང་ཚེ་རིང་ལགས་ད་ཚོགས་གཙོ་ཟུར་པ་ཞུ་དུས་ག་ནས་ཁ་རྩང་ཁ་ཉིན་རང་ཁྱུར་ཙི་རེད་ཤག་གཏན་འདེབས་པ་རྣམ་པ་ཚོས་ལས་འགུལ་ཡག་ཐག་ཆོད་གནང་ཤག་ཨ་ནི་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་ཨ་ནི་བཀའ་འདྲི་ཞུས་མཚམས་ད་ག་བཞག་གི་ཡིན། ལགས་ལགས་སོ་འདུག་སེམས་ལ་ཐུགས་རྗེ་ཆེ། ལེ་ཚན་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་འོད་ཟེར་ལགས་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་དེ་སྒྲོལ་དཀར་ལགས་ཀྱིས་བདུན་སྔོན་མའི་འཕྲོས་ནས་མུ་མཐུད་ནས་སྙན་སྒྲོན་ཞུས་གནང་གི་རེད།

ཡང་ལོ་རྒྱུས་ཡུན་རིང་ལྡན་པའི་ལ་དྭགས་ནི་དང་ཐོག་ནས་རྣོ་ངར་གྱི་ས་ཁུལ་ཞིག་ཡིན་པ་དང། ད་ལྟའི་ས་ཆའི་གནས་སྟངས་ཀྱི་ཆབ་སྲིད་ཐོག་ནས་ཞུས་ན། རྒྱ་ནག་དང་རྒྱ་གར་གཉིས་དབར་གྱི་རྣོ་ངར་གྱི་ས་ཁུལ་ཞིག་ཆགས་ཡོད། ལ་དྭགས་གཅིག་པུར་མཚོན་ན། མི་ཁྲི་འགའ་ཤས་ནས་འདུ་འཛོམས་ཀྱིས་རྔམ་སྟོན་ཁྲོམ་སྐོར་ཐེངས་ཁ་ཤས་བྱས་ཤིང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུར་འདེབས་ཞུས་པར་ངོ་རྒོལ་བྱས་པ་དང། གཞི་རྒྱ་ཆེན་པོ་འདི་འདྲའི་ངོ་རྒོལ་འདི་ནི་བརྗོད་ཡག་ལ། ལ་དྭགས་ཀྱི་ལོ་རྒྱུས་ཐོག་བྱུང་མྱོང་མེད་པ་རེད་འདུག་རྣམ་པ་འདིར་སྣང་ཆུང་བྱེད་རྒྱུ་མེད། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར། 喜马拉雅地区在地缘政治上的意义很重要， 其实中国是很关注的。 中国非常关注喜马拉雅地区的一带一路， 早就把喜马拉雅研究的很透彻了。 我读过相关的书籍和文章。 空内松班， 喜马拉雅是贵了， 他的世界乃当给七十套给推人的。 하장 개 전부 등외토 དོན་དངོས་ཐོག་རྒྱ་ནག་གིས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང། རྒྱ་ནག་གིས་ཧི་མ་ལ་ཡའི་ས་ཁུལ་ལ་དོ་སྣང་ཧ་ཅང་ཆེན་པོ་བྱེད་ཀྱི་ཡོད། རྒྱུད་གཅིག་ལམ་གཅིག་ཟེར་བས་སྔ་ས་ནས་ཧི་མ་ལ་ཡར་ཞིབ་འཇུག་གནད་ལ་འཕིགས་པ་བྱས་ཡོད། གུས་མོས་འབྲེལ་ཡོད་ཀྱི་དེབ་རིགས་དང་རྩོམ་ཡིག་ཀློག་མྱོང་ཡོད། རྒྱ་ནག་དང་བལ་ཡུལ། རྒྱ་ནག་དང་རྒྱ་གར། རྒྱ་ནག་དང་འབྲུག་སོགས་རེད། ཡང་མཐའ་མཚམས་ས་འབྲེལ་གྱི་ས་ཁུལ་འདི་ཚོར་རྒྱལ་བ་རིན་པོ་ཆེའི་ཤུགས་རྐྱེན་ནི་ཧ་ཅང་གི་ཆེན་པོ་ཆགས་ཡོད། བྱས་ན། གནད་དོན་འདིའི་ཐོག་དེའི་སྔོན་ལ་རྒྱ་ནག་གིས་དོ་སྣང་བྱས་ཡོད་པ་རེད་དམ། གུས་མོས་ལྟ་ཞིབ་ཐུབ་པར། དེའི་སྔོན་ལ། རྒྱ་ནག་གིས་ཤིན་ལང་ཝེའེ་པོ་ཟེར། ཤིན་ལང་འཕྲིན་ཕྲན་ཐོག་ཆེད་མངགས་རྒྱལ་བ་རིན་པོ་ཆེར་དམིགས་ཏེ་གདོན་འདྲེ་ཅན་ཞིག་བཟོས་པ་འདི་ཧ་ཅང་གི་གཏུམ་དྲག་ཆེ་བ་དང། ཚད་མེད་སྐུར་འདེབས་སྣ་ཚོགས་དང་ཟུར་ཟའི་རི་མོ་སྣ་ཚོགས་ལ་དྲ་ཐོག་ནས་འཛུབ་བསྣུན་བྱེད་མཁན་འབུམ་ཁ་ཤས་དང་ཐ་ན་དེ་ལས་མང་བ་བྱུང་ཡོད་པས། ཚང་མས་དོ་སྣང་བྱེད་མཁན་མང་ཤོས་བྱུང་བའི་བང་རིམ་ཨང་གསུམ་པར་སླེབས་ཡོད། འོན་ཀྱང་ཡར་སྒང་ལ་ཤོར་བཞིན་པའི་སྐབས་དེར་གློ་བུར་དུ་དོ་སྣང་བྱེད་མཁན་ཉུང་རུ་ཕྱིན་པ་དང། ད་ལྟ་དོ་སྣང་བྱེད་མཁན་དེ་འདྲ་མེད་པ་ཆགས་ཡོད་པས་འདི་གང་ཡིན་ནམ། རྒྱ་ནག་གི་སྤྱི་ཚོགས་དྲ་སྦྲེལ་བརྒྱུད་ལམ་ཐོག་སྲིད་དོན་དང་འབྲེལ་བའི་བརྗོད་གཞི་འདི་ཚང་མས་དོ་སྣང་བྱེད་ཡུལ་གྱི་བརྗོད་གཞི་ཞིག་ཆགས་དགོས་ན། གཞུང་ཕྱོགས་ཀྱི་ཆོག་མཆན་མེད་ན་དེ་འདྲ་ཡོང་སྲིད་ཀྱི་མ་རེད་ལ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་རྣོ་ངར་གྱི་བརྗོད་གཞི་ནི་དེ་བས་ཁག་པོ་རེད། ཟླ་བ་བཞི་པའི་ཚེས་བཅོ་ལྔ་ཉིན་ཤིན་ལང་འཕྲིན་ཕྲན་ཐོག་གླེང་མཁན་ཤུགས་ཆུང་རུ་ཕྱིན་པ་དང། ཟླ་བ་བཞི་པའི་ཚེས་བཅུ་བདུན་ཉིན་དེ་བས་མངོན་གསལ་དོད་པོས་ཤུགས་ཆུང་རུ་ཕྱིན་པ་གུས་མོས་མཐོང་བྱུང། ཡིན་ན་ཡང། དུས་ཚོད་འདི་གཉིས་ཀར་ལ་དྭགས་ཀྱི་མང་ཚོགས་ཚོས་གཞི་རྒྱ་ཆེ་བའི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་བྱེད་པའི་ཉིན་མོ་དེ་ཡིན་པས། གླེང་མཁན་ཉུང་རུ་ཕྱིན་པ་འདི་ཧི་མ་ལ་ཡའི་ཁུལ་དུ་ངོ་རྒོལ་བྱས་པ་དང་འབྲེལ་བ་ཆགས་ཡོད་པ་གུས་མོར་ཚོར་བྱུང། ཝེ་སི་ལ་ནས་མུ་མཐུད་ངོ་སྤྲོད་གནང་བར། ནཱ་ད་ཁི་ཏི་ཀྲང་རེན་ཧོ་ནིའུ་ཝང་ཤིས་ཙང་ཧྲི་ཆུས་ཏི་ཀྲང་རེན་པུ་ཡི་ཡང་ཙའེ་དབྱིན་ཏུའུ་ཏི་ནིའུ་ཝང་ཧྲི་ཆུས་ཏི་ཀྲང་རེན་ཧྲི་ལན་མིན་ཨར་ལཱ་ད་ཁི་ཏི་ཀྲང་རེན་ཧྲི་དབྱིན་ཏུའུ་རེན་ཡོའུ་དབྱིན་ཏུའུ་ཏི་ཧྲིན་ཧྥིན། ཁོང་ནས་གསུངས་པར། ལ་དྭགས་ཀྱི་བོད་པ་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་བོད་པ་གཅིག་པ་མིན་པ་རེད། རྒྱ་གར་དུ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་བོད་པ་ནི་བཙན་བྱོལ་བ་ཞིག་ཡིན་པ་དང། ཡང་ལ་དྭགས་ཀྱི་བོད་པ་ནི་རྒྱ་གར་གྱི་མི་ཁུངས་ཡིན་ཞིང། རྒྱ་གར་གྱི་མིང་ཐོབ་ཅིག་ཡོད། ལ་དྭགས་ས་གནས་གཞུང་གིས་ཁྲིམས་གཞི་ཞིག་ཐག་གཅོད་བྱུང་ཡོད་པ། གུས་མོས་ད་དུང་དོ་སྣང་བྱུང་བ་དང། དེའི་ནང། རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁ་ཤས་དང། དྲ་ལམ་ཐོག་གྲུབ་འབྲས་ཡོད་མཁན་གྱི་རྒྱ་གར་གྱི་མི་ཁ་ཤས་ཀྱིས། གལ་སྲིད། ཁོ་ཚོས་མཚན་སྙན་ནག་གསུབ་བཏང་པའི་རྒྱལ་བ་རིན་པོ་ཆེར་ཡོངས་ཁྱབ་ངང་དགོངས་སེལ་མ་ཞུས་པ་ཡིན་ཚེ། ལ་དྭགས་ཀྱིས་ཁོ་ཚོ་ལ་དྭགས་སུ་བསྐྱོད་མི་ཆོག་པ་དང། ཁོ་ཚོ་ཚོགས་འདུ་དང་ཡུལ་སྐོར་སོགས་ལ་ཡོང་མི་ཆོག་པའི་གསལ་བསྒྲགས་བྱས་ཡོད། ལ་དྭགས་ཀྱིས་འདི་ལྟར་བྱ་དོན་ནི། ལོ་ཤས་འདིའི་རིང་ཧི་མ་ལ་ཡའི་ཁུལ་དུ་གོང་ས་མཆོག་གི་ཤུགས་རྐྱེན་ནུས་པ་དང་འབྲེལ་བ་ཆགས་པ་ཞིག་ཡིན་ནམ། ང་ཚོས་མཐོང་ཐུབ་གྱུར། གོང་ས་མཆོག་ནས་རྟག་ཏུ་གསུང་ཆོས་གནང་སྐབས་ཧི་མ་ལ་ཡའི་ཁུལ་ནས་གསུང་ཆོས་ཞུ་བར་བཅར་མཁན་མང་ཚོགས་མང་ཤོས་ཡིན་པ་དང། ལ་དྭགས་ཀྱི་སྲོལ་རྒྱུན་ཆས་གོས་ནི་མི་རྣམས་ཀྱིས་དོ་སྣང་བྱེད་ཡུལ་ཞིག་ཆགས་ཡོད། ན་ནིང་དབྱར་དུས་སུ་རྒྱ་གར་གྱི་ཏོག་དབྱིབས་འགོས་ནད་ཀྱི་གནས་སྟངས་ཞི་ལྷོད་རུ་ཕྱིན་པ་དང། གོང་ས་མཆོག་ལ་དྭགས་སུ་ཆིབས་བསྒྱུར་གནང་ཞིང། ད་དུང་ཟླ་བ་གཅིག་ལྷག་ཙམ་ལ་དྭགས་སུ་བཞུགས་པ་མ་ཟད། ད་དུང་ལ་དྭགས་ཁ་ཆེ་དང་ཕན་ཚུན་འབྲེལ་བ་ཧ་ཅང་གི་ཡག་པོ་ཡོད་པ་རེད། དགའ་ཉེས་བརྗོད་པར། ངའི་ཚོར་སྣང་ལ། འཇིག་རྟེན་པས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ལྟ་སྟངས་ཁག་གཉིས་ཡོད་པ་སྟེ། གཅིག་གིས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མི་ལ་ངོས་འཛིན་བྱེད་ཀྱི་ཡོད། ཡང་མི་ཡིན་ན། ནོར་འཁྲུལ་ཤོར་སྲིད་ཀྱི་རེད། འོན་ཀྱང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཚབ་མཚོན་པ་འདི་མི་ཙམ་མ་ཡིན་པར། གང་ཉིད་ནི་ལྷ་ཡི་ཚབ་མཚོན་ཞིག་ཡིན་པས། འདི་ནི་ལྟ་སྟངས་གཉིས་པ་དེ་རེད། ད་དུང་ལྷ་ཙམ་མ་ཡིན་པར། ད་དུང་མི་རྣམས་ཀྱི་སེམས་ནང། ཧ་ཅང་ཕུན་སུམ་ཚོགས་པའི་ལྷ་ཞིག་ཆགས་ཡོད། ཆབ་སྲིད་དང་རིག་གཞུང། དམག་དཔུང་སོགས་ཚང་མས་འགྲེལ་བཤད་བྱེད་ཐབས་མེད་པ་དང། ཡང་ཐག་གཅོད་ཡོང་ཐབས་མེད་པའི་རྣམ་པ་ཞིག་རེད།

གོང་ས་མཆོག་གིས་ནོར་གནང་མེད་པ་དང། ཉེས་པ་མེད་མཁན་ཞིག་ཡིན་པར་ཁོ་ཚོས་ངོས་འཛིན་ཞུས་ཡོད། འདི་འདྲ་ཡིན་དུས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་དོན་ངོ་མའི་སངས་རྒྱས་ཤིག་ཆགས་ཡོད། ཡང་སངས་རྒྱས་ཟིན་པའི་རྗེས་སུ། གང་ཉིད་དགོངས་པ་རྫོགས་རྒྱུ་མེད། ལུས་ཕུང་འདི་འདས་གྲོངས་སུ་སོང་ན་ཡང་དགོངས་པ་ནི་དུས་ནམ་ཡང་འགྱུར་ཐབས་མེད་པར་གནས་རྒྱུ་རེད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་དེ་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས་གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི། རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ངེས་མེད། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིར་འཛམ་གླིང་གི་སྟོབས་ཆེན་རྒྱལ་ཁབ་ཉི་ཤུའི་འགོ་ཁྲིད་ལྷན་ཚོགས་ཐོག་ཡུཀ་རེན་གྱི་དམག་འཁྲུག་གིས་མཚོན་པའི་གནད་དོན་ཁག་ཅིག་གི་རྐྱེན་པས་ལྷན་ཚོགས་ཀྱི་མཐའ་མཇུག་ཏུ་གྲོས་ཆོད་དང་བསྒྲགས་གཏམ་སྤེལ་ཐུབ་རྒྱུ་ཁག་པོ་ཆགས་ཡོད་པའི་སྐོར་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་ང་ཚོས་རྒྱ་གར་ལྷོ་ཕྱོགས་ན་ཡོད་པའི་ས་གནས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། ཐེངས་འདིའི་ལྷོ་ཨེ་ཤ་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་འཛམ་གླིང་སྟོབས་ཆེན་རྒྱལ་ཁབ་ཁག་ཉི་ཤུའི་འགོ་ཁྲིད་ལྷན་ཚོགས་ཐོག་ཡུཀ་རེན་གྱི་དམག་འཁྲུག་མཚོན་པའི་གནད་དོན་ཁག་ཅིག་གི་རྐྱེན་པས་ལྷན་ཚོགས་ཀྱི་མཐའ་མཇུག་ཏུ་གྲོས་ཆོད་དང་བསྒྲགས་གཏམ་སྤེལ་ཐུབ་རྒྱུ་ཁག་པོ་ཡིན་པ་སོགས་ཀྱི་གནས་ཚུལ་ཞིག་སྙན་སྒྲོན་ཞུས་ཡིན། ཟླ་བ་འདིའི་ཕྱི་ཚེས་དགུ་དང་བཅུ་ཉིན་གཉིས་རིང་རྒྱ་གར་གྱི་གཙོ་སྐྱོང་གོ་སྒྲིག་འོག་རྒྱ་གར་རྒྱལ་ས་ལྡི་ལིར་ཐེངས་བཅོ་བརྒྱད་པའི་ཇི་ཉི་ཤུ་སྟེ་འཛམ་གླིང་སྟོབས་ཆེན་རྒྱལ་ཁབ་ཁག་ཉི་ཤུའི་ལྷན་ཚོགས་ཐོག་ཨ་རི་དང་ཧྥ་རན་སི། ལྷོ་ཀོ་རི་ཡ་དང་ཏུར་ཀི་བཅས་ཀྱི་སྲིད་འཛིན་དང་དེ་བཞིན་ཀེ་ན་ཌ་དང་དབྱིན་ཡུལ། གཞན་ཡང་ཨོ་སི་ཀྲོ་ལི་ཡ་བཅས་ཀྱི་སྲིད་བློན་རྣམ་པ་ལྷན་ཞུགས་ཐོག་བང་ལ་དེ་ཤི་ཀྱིས་མཚོན་པའི་རྒྱ་གར་གྱིས་མགྲོན་འབོད་ཞུས་པའི་རྒྱལ་ཁབ་ཁག་ཅིག་བཅས་ཁྱོན་རྒྱལ་ཁབ་ཁག་བཞི་བཅུ་ཙམ་ཞིག་གི་དབུ་ཁྲིད་དཔོན་རིགས་ལྷན་ཞུགས་གནང་ཡོད་ཀྱང་རྒྱ་ནག་དང་ཨུ་རུ་སུ་སྲིད་འཛིན་རྣམ་གཉིས་ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་མེད་པ་རེད་ལ། ད་ལན་སྟོབས་ཆེན་རྒྱལ་ཁབ་ཁག་ཉི་ཤུའི་འགོ་ཁྲིད་ཀྱི་ཆེས་མཐོའི་ལྷན་ཚོགས་ཐོག་ཡུཀ་རེན་དམག་འཁྲུག་མཚོན་པའི་གནད་དོན་ཁག་ཅིག་གི་རྐྱེན་པས་ལྷན་ཚོགས་ཀྱི་མཐའ་མཇུག་ཏུ་གྲོས་ཆོད་དང་བསྒྲགས་གཏམ་སྤེལ་ཐུབ་རྒྱུ་ཁག་པོ་ཡིན་སྐོར་རྒྱལ་སྤྱིའི་ཆབ་སྲིད་ཐོག་ཐུགས་སྣང་ཤུགས་ཆེ་གནང་མཁན་བྷེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་བཀྲ་བཟང་ལགས་ཀྱིས་གསུངས་གནང་བྱུང། ཇི་ཉི་ཤུ་གི་མི་དེ་ག་མཉམ་ཐོག་འཛོམས་བསྡད་ཀྱི་ཡོད་རེད་དེ་ནང་ཁུལ་གྱི་ཆབ་སྲིད་དང།

མ་བཤད་ཁ་བྱས་པ་ཡིན་ན་རྩ་བ་ཉིད་ནས་འགྲིག་ཐབས་ཡོང་བ་མ་རེད་ཨ་ནི་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་དང་ཇ་པན་ལ་སོགས་པ་ཀོ་རི་ཡ་དང་དེ་ཚོའི་རིགས་དེ་ཚོ་མང་ཆེ་གིས་གང་ལྟར་ཡུ་ཀེ་རིན་གྱི་དམག་འཁྲུག་དེ་ཨ་ནི་ཁྲིམས་འགལ་ཡིན་པ་དང་རེད་བ་རྒྱལ་སྤྱིའི་གི་ཁྲིམས་ལ་སྦད་དེ་ཁོ་རང་བརྩི་འཇོག་མ་བྱས་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་ཁོ་ཚོས་གི་མཐའ་གཅིག་ཏུ་དེ་དེའི་ནང་ལོགས་ལ་སྐད་ཆ་དེ་བླུག་དགོས་ཀྱི་ཡོད་ཟེར་གྱི་རེད་ཨ་ནི་དེ་བླུག་ཁ་བྱས་པ་ཡིན་ན་ར་ཤི་ཡ་གིས་མཐའ་གཅིག་ཏུ་ངོ་རྒོལ་བྱས་ཡིན་པ་རྒྱ་ཐག་ཆོད་ཚར་བ་རེད། ཚོགས་འདུའི་སྒང་ལ་གནས་ཚུལ་མང་ཆེ་དེ་ད་ཡུ་ཀེ་རེན་གྱི་དམག་འཁྲུག་དེ་དང་ཨ་ནི་དེ་འདྲས་ཀྱི་རྒྱ་ནག་གི་ད་ལྟ་ཐའེ་ཝན་གྱི་རྙོག་དྲ་དང་འོ་ད་ད་དེ་འདྲས་ཀྱི་བྱས་ནས་ད་ག་ད་དེ་ཚོ་གིས་ཕལ་ཆེར་ཚང་མ་ས་ཆ་ཚང་མ་ཁོང་ཚོས་ཟིན་འགྲོ་ས་རེད་ཟེར་བཤད་བསྡད་ཀྱི་ཡོད་བྱས་ཙང་དེ་ཡིན་དུས་བསྒྲགས་གཏམ་དེ་དང་ཨ་ནི་གྲོས་ཆོད་དེ་འདྲས་བཞག་ཐུབ་དང་མ་ཐུབ་དེ་ད་ཐེ་ཚོམ་འདྲ་བོ་ཆགས་བསྡད་ཡོད་པ། ལྷན་ཚོགས་དེའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨུ་རུ་སུའི་སྲིད་འཛིན་བྷི་ལེ་ཏི་མེ་པུ་ཏིན་གཉིས་ཚོགས་ཞུགས་གནང་གི་མེད་པ་བཅས་དང་ལྷག་པར་དུ་སྲིད་འཛིན་ཞི་ཅིན་ཕིང་ཚོགས་ཞུགས་གནང་གི་མེད་པ་དེར་དཔྱད་ཞིབ་དང་ཚོད་དཔག་འདྲ་མིན་བྱེད་བཞིན་ཡོད་ཅིང་ཨུ་རུ་སུའི་སྲིད་འཛིན་ལ་རྒྱལ་སྤྱིའི་ནག་ཉེས་ཁྲིམས་ཁང་ནས་སྲིད་འཛིན་ཁོང་ཡུཀ་རེན་གྱི་ནང་ཕྲུ་གུ་སྟོང་ཚོ་མང་པོ་ཨུ་རུ་སུའི་ནང་བཙན་འཁྲིད་བྱས་པའི་ཉེས་ཁྲིམས་བཅད་ཡོད་སྟབས་ཁོང་རྒྱལ་ཁབ་གཞན་ཞིག་ལ་ཕྱི་བསྐྱོད་གནང་བ་ཡིན་ན་རྒྱལ་ཁབ་དེ་རིགས་ཀྱི་ནང་ལ་ཁོང་གི་ཐོག་ཕོག་པའི་ནག་ཉེས་དེའི་ཐོག་ནས་འཛིན་བཟུང་བྱེད་སྲིད་པ་ཞིག་ཆགས་ཀྱི་ཡོད་པའི་རྒྱུ་མཚན་གྱིས་ཁོང་ལྷན་ཚོགས་དེའི་ནང་མཉམ་ཞུགས་གནང་མེད་པ་དང། ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལྷན་ཚོགས་དེའི་ནང་ཚོགས་ཞུགས་གནང་གི་མེད་པའི་རྒྱུ་མཚན་བཤད་ཡ་ཅིག་ལ། ད་བར་རྒྱ་གར་དང་རྒྱ་ནག་གི་དཔོན་རིགས་ཕན་ཚུན་བར་ས་མཚམས་སྐོར་གྲོས་མོལ་ཐེངས་བཅུ་དགུ་གནང་བ་ཚུན་ཆད་གྲུབ་འབྲས་ཡག་པོ་བྱུང་མེད་པ་མ་ཟད། གྷལ་ཝན་ལུང་གཞུང་གི་གནས་ཚུལ་དང་འབྲེལ་བའི་ཡུལ་གྲུ་གཉིས་ཀའི་འབྲེལ་བའི་ཐད་བརྡ་སྟོན་མི་ལེགས་པ་ཞིག་ཡིན་པའི་ཚོད་དཔག་བྱེད་བཞིན་ཡོད་ཀྱང་རྒྱ་གར་ཕྱི་སྲིད་བློན་ཆེན་སྐུ་ཞབས་ཨེས་ཇེ་ཤང་ཀར་གྱིས་གནད་དོན་དེ་དང་འབྲེལ་བའི་སྐོར་གསར་འགོད་པར་ལན་འདེབས་གནང་བའི་ནང། ད་ལན་ཚོགས་ཆེན་གྱི་ཐོག་རྒྱ་ནག་གི་སྲིད་བློན་ལི་ཅང་པེ་ཅིན་གཞུང་གི་ཚབ་བྱས་ཏེ་བཅར་གྱི་ཡོད་པ་དེར། དམིགས་བསལ་གང་ཡང་མིན་པ་དང་སྲིད་འཛིན་ཡོང་མིན་ནི་རྒྱལ་ཁབ་སོ་སོའི་ཐག་གཅོད་ཞིག་ཡིན་ཞིང། སྐུ་ཚབ་ཀྱིས་རྒྱལ་ཁབ་ཚབ་མཚོན་གྱི་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་རྒྱ་ནག་གི་ཕྱོགས་ནས་ཇི་ཉི་ཤུའི་ལྷན་ཚོགས་དེ་གལ་ཆེར་རྩི་བཞིན་ཡོད་པ་མ་ཟད། སྲིད་འཛིན་ཞི་ཅིན་ཕིན་ནས་ད་བར་འདས་པའི་ལོ་ངོ་བཅུའི་རིང། ལྷན་ཚོགས་དེའི་ནང་ཆད་མེད་མཉམ་ཞུགས་གནང་ཡོད་ན་ཡང། ཉེ་ཆར་ཟླ་བ་བརྒྱད་པའི་ནང་ཉི་ཧོང་ནི་ཀི་ཨེ་ཤི་ཡ་ཞེས་པའི་གསར་ཤོག་གི་ནང། བྷེ་ཏེ་ཧའེ་དུ་རྒྱ་ནག་གི་འགོ་ཁྲིད་ལྷན་འཛོམས་ཀྱི་གསང་བའི་ཚོགས་འདུ་ཚོགས་པའི་སྐབས། སྲིད་འཛིན་ཞི་ཅིན་ཕིན་ལ་ད་ལྟའི་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པ་དང་གཞོན་སྐྱེས་ལས་མེད་ཀྱི་གྲངས་འབོར་འཕར་བ་དང་རྒྱ་ནག་ཕྱི་སྲིད་བློན་ཆེན་ཆིན་ཀང་གློ་བུར་དུ་དགོངས་པ་ཞུ་དགོས་པ་སོགས་ཀྱི་གནད་དོན་ཁག་ཅིག་གི་རྐྱེན་པས། རྒྱལ་སྤྱི་དང་རྒྱལ་ནང་དུ་དམར་ཤོག་ཚོགས་པའི་མཚན་མཐོང་ལ་གནོད་ཡོད་དུས། མ་འོངས་པར་དམར་ཤོག་ཚོགས་པ་གནས་མིན་མཚམས་ལ་སླེབས་རྒྱུ་སོགས་ལ་བརྟེན་ནས་ཁོང་ལ་ཁ་རྡུང་དྲག་པོ་བཏང་ཡོད་པ་སོགས་ཀྱི་རྒྱུ་མཚན་ལས་ཇི་ཉི་ཤུའི་ལྷན་ཚོགས་ཀྱི་ནང་སྲིད་འཛིན་ཞི་ཅིན་ཕིང་མཉམ་ཞུགས་གནང་མེད་པ་རེད་ཅེས་ཟླ་བ་ཚེ་རིང་ལགས་ཀྱིས་གསུངས་གནང་བྱུང། ཞི་ཅིན་ཕིང་གི་བྱེད་སྟངས་མང་པོ་གཅིག་ལ་རྐྱེན་བྱས་བྱས་དམར་ཤོག་ཚོགས་པའི་མཚན་མཐོང་དང་དམར་ཤོག་ཚོགས་པའི་མི་དམངས་དང་འབྲེལ་བ་བྱེད་ཡ་ད་འདི་ལ་ཞེ་པོ་ཅིག་སྐྱོན་ཆེན་པོ་བརྒྱབ་ཡིན་ཙང་མི་རབས་རྒན་པ་དེ་ཚོས་ཁོ་རང་ལ་སྐྱོན་བརྗོད་བྱེད་ཀྱི་ཡོད་ཙང་ད་འདི་གི་རྙོག་དྲ་སྐྱེས་བྱས། འདིའི་རྙོག་དྲ་དེ་མར་སེལ་མ་ཐུབ་པ་དང། འདིའི་རྙོག་དྲ་དང་འབྲེལ་བའི་ཐོག་ནས་ཁོ་རང་གལ་སྲིད་དེ་ལ་ཡོང་བཞག་པ་ཡིན་ན་རྒྱ་གར་ལ་ཡོང་བཞག་པ་ཡིན་ན་འགྲིག་མི་འདུག་བསམ་པ་རེད་དཔེར་ན་ད་རེས་ཚོགས་བསྡད་པའི་གི་ད་ལྟ་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཀྱི་ཚོགས་འདུ་དེའི་སྐབས་ལ་རྒྱ་ནག་གི་སྲིད་བློན་དེ་ལི་ཆང་དེ་བཏང་འདུག་བ་ཞི་ཅིན་ཕིན་ཁོ་རང་འགྲོ་ཡོད་མ་རེད་ཨ་ཚེས་དགུ་དང་བཅུའི་ཉིན་མོ་ལ་ཨ་ནི་ཇི་ཉི་ཤུའི་ཚོགས་འདུ་དེའི་སྐབས་ལས། རྒྱ་ནག་གི་སྲིད་བློན་ལི་ཆང་དེ་མ་གཏོགས་ཁོ་རང་བཏང་ཡོད། འགྲོ་དགོས་ཡོད་མ་རེད། ད་དེ་རེད་ཟེར་གྱི་ཡོད་རེད་ཁ་ཤས་ཀྱིས། ད་དེ་ནས་ཁ་ཤས་ཀྱིས་ག་རེ་ཟེར་ན་ངེད་ཅག་ད་རྒྱ་ནག་གི་དཔལ་འབྱོར་གྱི་གནས་བབ་དེ་ཤུགས་ཀྱིས་ཉམས་དམས་ཆགས་པ་དང་ལྷག་པར་དུ་ན་གཞོན་ལས་མེད་ཀྱི་རྙོག་དྲ་དེ་ཆེན་པོ་ཤུགས་ཀྱིས་ཆགས་བསྡད་རེད་བ། དེ་ཡིན་དུས་ཙམ་པར་ཡ་ཨ་ནི་ཞི་ཅིན་ཕིང་གིས་གལ་སྲིད་ཇི་ཉི་ཤུའི་ཚོགས་འདུ་དེ་གར་སླེབས་པ་བྱས་པ་ཡིན་ན་དེ་དང་འབྲེལ་བའི་སྐོར་ལ་ཨ་ནི་སྐད་ཆ་མང་པོ་ཞིག་དྲིས་ཀྱི་རེད་ཨ་ནི་ལན་རྒྱབ་དགོས་འཁེལ་གྱི་ཡོད་རེད་དེ་ལན་རྒྱབ་དགོས་འཁེལ་དུས་ཙམ་པར་ཨ་ནི་ཁོ་མ་བདེ་བ་འདྲ་པོ་བྱས་ནས་ལན་རྒྱབ་འདོད་ཡོག་མ་རེད་ཟེར་གི་རེད་འདི་གི་དཔེ་མཚོན་འདི་ཁ་སང Bric ཚོགས་འདུ་ཚོགས་པའི་སྐབས་ལ་ཚང་མ་དེ་ལ་ཚོང་དང་འབྲེལ་བའི་གི་ཚོགས་འདུ་དེ་མཐའ་མ་བྱས་བྱས Bric གི་རྒྱལ་ཁབ་ལྔ་པོའི་གི་ཆེས་མཐོའི་འགོ་ཁྲིད་ཚང་མ་ངོ་བཅར་ནས་ཨ་ནི་འདི་བྱས་ཨ་ནི་འདི་གཏམ་བཤད་བྱས་གཏམ་བཤད་བྱས་པའི་རྗེས་ལ་ཨ་ནི་གསར་འགོད་པའི་དྲི་བ་དྲིས་ལན་བྱེད་ཡག་གི་ལས་རིམ་བྱེད་ཡོག་རེད་འོ་དེའི་ནང་ལོགས་ལ་ཞི་ཅིན་ཕིང་སླེབས་ཡོག་མ་རེད་རྒྱ་ནག་གི་ཚོང་འབྲེལ་བློན་ཆེན། བཏང་བཞག་འདུག་བྱས་ཙང་དོན་དམ་པའི་ཆ་ལ་ཞི་ཅིན་ཕིང་གིས་རྒྱ་ནག་གི་དཔལ་འབྱོར་དང་འབྲེལ་བའི་གནས་ཚུལ་དེ་ཚོའི་སྒང་ལོགས་ལ་སྐོར་སྐད་ཆ་བཤད་འདོད་ཡོད་མ་རེད་ཟེར། ཡང་ཁོང་གིས་གསུངས་ཡག་ལ་ནམ་རྒྱུན་ཇི་ཉི་ཤུའི་ཆེད་དོན་ལྷན་ཚོགས་ཐོག་སྟོབས་ཆེན་རྒྱལ་ཁབ་ཁག་གི་དཔལ་འབྱོར་གནས་སྟངས་དང་འབྲེལ་བའི་རྒྱལ་སྤྱིའི་དཔལ་འབྱོར་གྱི་དཀའ་ངལ་སེལ་ཐབས་སོགས་ཀྱི་ཐད་གྲོས་བསྡུར་བགྲོ་གླེང་གནང་བ་དང་མི་འདྲ་བར་ད་ལོ་རྒྱ་གར་གྱིས་དཔལ་འབྱོར་ཡར་རྒྱས་ཀྱི་ཚད་གཞི་དམའ་བོ་ཡིན་པའི་རྒྱལ་ཁབ་བམ་གོ་ལའི་ལྷོ་ཕྱོགས་ཀྱི་དཔལ་འབྱོར་གནས་སྟངས་ཀྱིས་མཚོན་པའི་དཀའ་ངལ་ཁག་སེལ་ཐབས་སུ་འབད་བརྩོན་གནང་བཞིན་པའི་འགྲེལ་བརྗོད་གནང་བྱུང། རེད་ད་གོ་ལ་ལྷོ་ཕྱོགས་ཀྱི་དཀའ་ངལ་དེ་མང་ཆེ་དེ་ད་རེད་བ་ཅ་ལག་གི་གོང་ཚད་འཕར་ཡག་དང་གཅིག་དེའི་ནང་ལོགས་ནས་བཟའ་འབྲུ་གི་གོང་ཚད་འཕར་ཡག་དང་གཉིས་གནམ་གཤིས་འགྱུར་ལྡོག་གི་དབང་གིས་ཨ་ནི་དཀའ་ངལ་འཕྲད་ཡག་དང་གསུམ་དེ་གི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་འཕྲད་པ་དེ་ལ་རོགས་སྐྱོར་ད་ག་འདྲ་ཟེར་རོགས་སྐྱོར་གྱི་སྒྲོམ་གཞི། མེད་པ་དང་བཞི། ཨ་ནི་རྒྱལ་སྤྱིའི་དངུལ་ཁང་ལ་སོགས་པའི། རྒྱལ་སྤྱིའི་རིམ་པའི་གི་དཔལ་འབྱོར་གྱི་སྡེ་ཁག་དེ་ཚོ་གི་དཀའ་ངལ་སེལ་བའི་སྐབས་ལ་རྒྱལ་ཁབ་ཆེན་པོ་དང་ལྷག་པར་དུ་ཡར་རྒྱས་ཕྱིན་ཚར་བའི་རྒྱལ་ཁབ་དེ་ཚོའི་གི་དཀའ་ངལ་སེལ་ཡག་གི་བསམ་བློ་མ་གཏོགས། རྒྱལ་ཁབ་སྐྱོ་བ་དང་འབྲེལ་བའི་གི་དཀའ་ངལ་ལ་དམིགས་བསལ་གི་ལྟ་རྟོག་བྱེད་ཀྱི་མེད་པ་དང་བཞི། དེ་གའི་ཚང་མའི་གི་གནོད་འཚེ་དེ་གའི་ཚང་མ་ད་གྱོང་གུན་དེ་ཐ་མ་དེ་མཐར་ཐུག་དེ་ཆེ་བ་དེ་ཆེ་ཆུང་འདྲ་པོ་ཅིག་ཚད་བརྒྱབ་པ་ཡིན་ན། ད་ལྟ་ཡར་རྒྱས་ཕྱིན་པའི་རྒྱལ་ཁབ་དང་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་གཉིས་བར་ལ་གྱོང་གུན་དེ་ག་དུས་ཡིན་ནའི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་དེ་ལ་ཕོག་བསྡད་ཀྱི་ཡོད་རེད་ལ། བྱས་ཙང་འདི་ཡིན་དུས་ཙམ་པ་ཡ་ཨ་ནི། འདི་ཨ་ནི་ད་ལོའི་བརྗོད་གཞི་འདི་ནང་ལོགས་ལ་གསལ་བོ་བྱས་ནས་མར་བཤད་དགོས་འདུག་ཟེར་ན་ད་འདི་རེད་ད་དཀའ་ངལ་འདྲ་པོ་འདི་གོ་ལ་ད་ལྟ་ལྷོ་ཕྱོགས་ཀྱི་དཀའ་ངལ་ཟེར་ཡོད་རེད་བ་ལ་འོ་དེ་འདི་རེད་ད་ལྟ་རྒྱ་གར་གྱིས་དམིགས་སུ་བཀར་ནས་སྟོན་བྱ་རྒྱུ་དཀའ་ངལ་དེ་འདི་རེད་ལ། དེ་མིན་རྒྱ་གར་གྱིས་ཇི་ཉི་ཤུའི་ལྷན་ཚོགས་གོ་སྒྲིག་གནང་བ་དེ་རྒྱ་གར་དེ་བཞིན་འཛམ་གླིང་སྡིངས་ཆའི་ཐོག་སྟོབས་ཆེན་རྒྱལ་ཁབ་ཞིག་དང་རྒྱལ་སྤྱིའི་ཐོག་འགན་ཁུར་ལྡན་པའི་རྒྱལ་ཁབ་ཞིག་ལ་ངོས་འཛིན་གྱི་རྣམ་པ་གསལ་སྟོན་གནང་ཞིང་དེས་རྒྱ་གར་གྱི་སྲིད་བློན་མོ་དཱི་གིས་དབུ་ཁྲིད་པའི་བྷི་ཇེ་པི་ཆབ་སྲིད་ཚོགས་པའི་གཞུང་འཛིན་ལ་མ་འོངས་པར་རྒྱལ་ཡོངས་འོས་བསྡུ་ཆེན་མོའི་ནང་རྒྱལ་ཁ་ཐོབ་རྒྱུའི་ཕན་ཐོགས་ཡོད་སྐོར། ཐབས་གསང་ལགས་ཀྱིས་མུ་མཐུད་གསུང་གནང་བྱུང། རྒྱ་གར་གྱི་ད་རེས G ཉི་ཤུ་དེ་ཚོགས་འདུ་དེ་རྒྱ་གར་ལ་ཚོགས་ཡག་དང་ལྷག་པར་དུ G ཉི་ཤུ་གི་ཚོགས་གཙོ་དེ་རྒྱ་གར་ཆགས་པ་དེ་ཨ་ནི BJP དང་མོ་དྷི་གི་སྣེ་ཁྲིད་པའི་གི་གཞུང་དེ་གི་དེ་རྒྱ་གར་དང་འཛམ་བུ་གླིང་གི་སྡིངས་ཆའི་སྒང་ལོགས་ལ་སླེབས་པ་དེ་ལ

ཐེངས་འདིའི་ལས་རིམ་དེ་མཇུག་བསྡོམས་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང G Twenty ཞེས་འཛམ་གླིང་གི་དཔལ་འབྱོར་ཆེ་བའི་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམས་ཀྱི་ཚོགས་འདུའི་སྐབས། རེས་གཟའ་པ་སངས་ཉིན་རྒྱ་ནག་གིས། བོད་ཁྲིམས་འགལ་ཐོག་བཙན་བཟུང་བྱས་པར། ངོ་རྒོལ་གྱི་ལས་འགུལ་སྤེལ་རྒྱུ་ཡིན་པའི་སྐོར། རྒྱ་གར་གྱི། ANI། ཞེས་པའི་གསར་འགྱུར་ལས་ཁང་དེར་གསུངས་འདུག་དེ་ཡང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་མགོན་པོ་དོན་གྲུབ་ལགས་ཀྱིས། གོང་ཞུས་ཀྱི་རྒྱ་གར་གྱི་གསར་ཁང་དེའི་གནས་འཕྲིན་ལེན་པོར། ང་ཚོས G Twenty ཚོགས་ཞུགས་རྒྱལ་ཁབ་བཅུ་དགུར་རྒྱ་ནག་དེ་བཞིན་ཡིད་ཆེས་བློས་འགེལ་ཐུབ་པའི་རྒྱལ་ཁབ་ཞིག་མིན་པའི་དྲན་སྐུལ་དང། ང་ཚོ་རྒྱ་ནག་གི་བརྙས་བཅོས་ཕོག་པ་ཞིག་ཡིན། དེ་འདྲ་སོང་ཙང་ང་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་ཞིག་གོ་སྒྲིག་བྱེད་ཀྱི་ཡོད་ཅེས་ལན་འདེབས་གནང་འདུག་ཡང། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་འབྲེལ་ཡོད་མི་སྣ་ཁག་ཅིག་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་སུ་ཕེབས་ཏེ་བོད་དོན་སྐོར་བགྲོ་གླེང་དང་བསམ་ཚུལ་བརྗེ་ལེན་གནང་འདུག་ཕྱི་ཟླ་དགུ་པའི་ཚེས་དྲུག་ཉིན་ཐའེ་ཝན་ཨ་རིའི་གཞུང་ཚབ་ཁང་གི་ཆབ་སྲིད་སྡེ་ཚན་གྱི་སྣེ་ཁྲིད་འོག་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པའི་འགན་འཛིན་སྐུ་ཞབས Piero A Tozzi ལགས་དང། འགན་འཛིན་གཞོན་པ་སྐུ་ཞབས Matt Squeri ལགས། སྲིད་བྱུས་དང་རླུང་འཕྲིན་བརྒྱུད་ལམ་གྱི་འགན་འཛིན་སྐུ་ཞབས Scott E Flipse ལགས། ཉམས་ཞིབ་པ་ལྕམ་སྐུ Anna Scott Bell ལགས་བཅས་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་སུ་ཕེབས་ཏེ། སྐུ་ཚབ་དོན་གཅོད་གཙོས་པའི་ལས་བྱེད་ལྷན་དུ་ཆུ་ཚོད་གཅིག་ལྷག་གི་རིང་བོད་དོན་སྐོར་བགྲོ་གླེང་དང་བསམ་ཚུལ་བརྗེ་ལེན་གནང་ཡོད་པ་རེད་འདུག། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།